གཞིས་བྱེས་བོད་མི་ཡོངས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་པ་ཉི་ཤུ་གཉིས་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གསུམ་པའི་ཚེས་གཉིས་རེས་གཟའ་སྤེན་པའི་ཉིན་གྱི་བོད་ནང་གི་དགོང་དྲོའི་རླུང་འཕྲིན་གྱི་ལས་རིམ་འདི། གུས་པ་ནམ་མཁའ་བསྟན་འཛིན་གྱིས་འགོ་འཛུགས་ཞུ་གི་ཡོད་དེ་རིང་གི་རླུང་འཕྲིན་ལས་རིམ་འདིའི་ནང། ཨ་མི་རི་ཀས་གྷ་ཛ་ནང་མཁའ་ཐོག་ནས་བཟའ་བཅའ་རོགས་རམ་གནང་རྒྱུ་ཡིན་པའི་སྐོར་དང། བོད་ནང་གི་རང་དབང། ཀླད་ཀོར་ཡིན་པ་རང་དབང་སྒྲིག་འཛུགས་ཀྱིས་འགྲེལ་བརྗོད་གནང་ཡོད་པའི་སྐོར། རྒྱ་གར་གྱི་དཔལ་འབྱོར་ཧ་ཅང་མྱུར་པོས་འཕེལ་རྒྱས་འགྲོ་བཞིན་ཡོད་པའི་སྐོར།

ད་ལྟ་ཐོག་མ་དེ་རིང་གི་འཛམ་གླིང་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུའི་ཐོག་མ། ཡུག་ཀེ་རན་གྱི་ལྷོ་ཕྱོགས་གྲུ་ཁའི་གྲོང་ཁྱེར་ཨོ་དེ་ས་ནང་རེས་གཟའ་སྤེན་པའི་ཉིན་ཨུ་རུ་སུའི་མི་མེད་གནམ་གྲུ་ཞིག་ཁང་བརྩེགས་སྡོད་ཁང་ཞིག་ལ་བརྡབ་སྐྱོན་བྱུང་བའི་སྐབས། མ་མཐའ་མི་གཉིས་ལ་སྲོག་སྐྱོན་དང་གཞན་ཡང་མི་བརྒྱད་ལ་རྨས་སྐྱོན་བཟོས་འདུག་གྲོང་ཁྱེར་ཨོ་དེ་ས་ནང་གི་དཔོན་རིགས་ཚོས་འགྲེལ་བརྗོད་གནང་ཡག་ལ་ཁང་ཆེན་གཅིག་གི་ས་རོའི་རྡོ་རོའི་འོག་ནས་མི་གཅིག་གསོན་པོར་རྙེད་འདུག་ཡུག་ཀེན་གྱི་སྲིད་འཛིན Volodymyr Zelensky ཡིས་སྤྱི་ཚོགས་བརྒྱུད་ལམ Telegram ཐོག་ཐོག་བརྩེགས་ཅན་གྱི་ཁང་ཆེན་བཅོ་བརྒྱད་གཏོར་བཤིག་བཏང་ཡོད་པ་གསུངས་བ་དང་ཆབས་ཅིག་ཨུ་རུ་སུས་ཞི་བའི་མི་ཚོར་འཐབ་འཛིང་མུ་མཐུད་བྱ་བཞིན་ཡོད་པ་དང་དགྲ་བོའི་མི་མེད་གནམ་གྲུ་གཅིག་གིས་གྲོང་ཁྱེར་ཨོ་དེ་ས་ནང་སྡོད་གནས་ཁང་ཆེན་ཞིག་ལ་ཕོག་ཡོད་པར་འགྲེལ་བརྗོད་གནང་འདུག། དེ་བཞིན་སྲིད་འཛིན་ཛེ་ལེན་སི་ཀི་ཡིས་རེས་གཟའ་པ་སངས་ཉིན་གསལ་བསྒྲགས་ཤིག་གནང་ཡག་ལ། ཁོང་དང་ཡུལ་གྲུ་ནེ་ཐར་ལན་གྱི་སྲིད་བློན་མཱག་རུ་ཊེ་གཉིས་ནས་བདེ་སྲུང་གི་མཐུན་གྲོས་ཤིག་ལ་མཚན་རྟགས་བསྐྱོན་གནང་བ་དེ་ཡིས། ལོ་འདིར་ཡུག་ཁེན་གྱི་གཞུང་ལ་ཨ་སྒོར་ཐེར་འབུམ་གཉིས་དང་དུང་ཕྱུར་གཉིས་ཀྱི་དམག་དོན་རོགས་རམ་མཁོ་སྤྲོད་གནང་རྒྱུ་ཡིན་པ་དང། ཨུ་རུ་སུས་གཏོར་རྒོལ་བྱ་རྒྱུ་ཡང་ཡང་དམིགས་འབེན་ཡིན་པའི་ཡུག་ཁེན་གྱི་གྲོང་ཁྱེར་ཆེ་ཤོས་གཉིས་པ། Kharkiv ནང་འགོ་ཁྲིད་གཉིས་བར་མཇལ་འཕྲད་ཀྱིས་བཀའ་བསྡུར་གནང་བའི་རྗེས་རང་གི་སྤྱི་ཚོགས་བརྒྱུད་ལམ་གྱི་ཁ་བྱང་ནང་འཆར་གཞིའི་སྐོར་ཞིབ་ཕྲ་གསལ་བཀྲོལ་གནང་འདུག། དེའི་བར་ན་ཡུ་ཁེ་རེན་ཆེད་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་མཐུད་པ་ཌེ་ནིས་བྷི་རོན་ཡིས། རེས་གཟའ་ཕུར་བུའི་ཉིན་སྤྱི་ཚོགས་བརྒྱུད་ལམ་ཐོག་ཤར་ཕྱོགས་ཁར་ཀིབ་མངའ་ཁུལ་ནང་ཚབས་ཆེའི་གཏོར་རྒོལ་དེ་ཚོ་ཡོངས་གྲགས་ཀྱི་ཁ་རྡུང་སྐྱོན་བརྗོད་གནང་བ་དང་ཆབས་ཅིག་བྱིས་པ་གཅིག་རྐྱེན་ལམ་དུ་བཏང་བར་ཐེ་བའི་མི་བཅུ་ཕྲག་ལ་འཆི་རྨས་ཀྱི་གནས་ཚུལ་བྱུང་ཡོད་པ་ས་གནས་ཀྱི་དཔོན་རིགས་ཚོས་གསལ་བརྗོད་གནང་ཡོད་པ་གསུངས་འདུག། མྱན་མཱར་གྱི་གཞོན་ནུའི་འགོ་ཁྲིད་ཚོས་དམག་མི་བསྡུ་སྐོང་བྱ་རྒྱུའི་ཁྲིམས་གཞི་དེ་གཡོལ་རྒྱུ་སེམས་ཐག་གཙང་བཅད་བྱས་ཡོད་པ་དང། གང་ཡིན་བརྗོད་ན་དེ་ནི་ཁོང་ཚོ་ཆ་ཤས་ཡིན་པའི་འགོག་རྒོལ་ལས་འགུལ་དེ་རང་ལ་ཁ་གཏད་ཀྱི་ཐབས་བཀོད་ཞིག་ལ་མཐོང་གི་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་ལོར་གཏན་འབེབས་གནང་བ་དང་ཡིན་ན་སྤྱི་ཟླ་གཉིས་པའི་ནང་ཁྲིམས་ཀྱི་ནུས་པ་ལྡན་པ་ཞིག་བཟོས་པའི། མྱན་མཱར་གྱི་མི་མང་དམག་མིའི་སྲིད་གཞུང་གི་ཁྲིམས་གཞི་དེ་ཡིས། སྐྱེས་པ་ལོ་ན་བཅོ་བརྒྱད་ནས་བཞི་བཅུ་ཞེ་ལྔ་དང་བུད་མེད་ལོ་ན་བཅོ་བརྒྱད་ནས་སུམ་ཅུ་སོ་ལྔ་བར་ཡིན་པ་རྣམས་ལོ་གཉིས་རིང་དམག་ཞབས་ནང་ཞུགས་དགོས་ཡོད་པ་དང་ཨེམ་ཆི་ལྟ་བུའི་དམིགས་བསལ་ཅན་གྱི་ཆེད་ལས་པ་ཚོས་ངེས་པར་དུ་ལོ་གསུམ་དམག་མིའི་སྒྲིག་ཁོངས་ནང་ཞུགས་དགོས་ཡོད་པ་མ་ཟད། རྒྱལ་ཁབ་ཀྱི་ཛ་དྲག་གནས་ཚུལ་སྐབས་དམག་ཞབས་ཀྱི་དུས་ཡུན་དེ་ལོ་ལྔ་བར་དུས་ཡུན་རིང་དུ་བཏང་ཆོག་རྒྱུ་ཡིན་པ་རེད་འདུག་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་སུམ་ཅུ་སོ་གཅིག་གིས་ཉེ་ཆར་མཚན་རྟགས་བཀོད་པའི་སྲིད་འཛིན་ཇོ་སྦ་དན་དང། ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀིན་ལ་ཕྱག་བྲིས་ཤིག་ཕུལ་བའི་ནང། འོས་བསྡུ་ནང་ཐེ་གཏོགས་བྱས་ཡོད་པའི་ཉེས་འཛུགས་ཁག་ལ་ཞིབ་འཇུག་མ་བྱས་ཀྱི་བར་པ་ཀི་སཱན་གྱི་གཞུང་གསར་པ་དེར་ངོས་འཛིན་གནང་རྒྱུ་མིན་པའི་ནན་སྐུལ་གནང་འདུག་པ་ཀི་སཱན་གྱི་འོས་འཕེན་པ་ཚོས་སྤྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་རྒྱལ་ཡོངས་ནང་འོས་ཤོག་འཕེན་ཡོད་པ་དང། འོས་བསྡུ་ཉིན་ལག་འཁྱེར་ཁ་པར་གྱི་སྲི་ཞུ་པ་ཀི་སཱན་གྱི་དབང་འཛིན་པ་ཚོས་བཀག་འགོག་གནང་བ་དང། དྲག་ཟིང་ཀྱི་གནས་ཚུལ་བྱུང་ཡོད་པ་འགྲེལ་བརྗོད་གནང་འདུག་དེ་བཞིན་རྒྱལ་ཡོངས་ནང་འོས་བསྡུའི་གོང་གི་བདུན་ཕྲག་ཁ་ཤས་སྐབས་ཆབ་སྲིད་ཀྱི་འགོ་ཁྲིད་དང་དོན་གཉེར་བ་མང་པོ་ཞིག་འཛིན་བཟུང་བྱས་ཡོད་པ་མ་ཟད་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་བྱ་རྒྱུར། རྒྱུན་ལྡན་དང་མི་འདྲ་བའི་འགོར་འགྱངས་བྱུང་བ་སོགས་གནས་ཚུལ་དེ་ཚོ་ཚང་མས་འོས་བསྡུ་སྐབས་གཡོ་ཇུས་བྱུང་ཡོད་པའི་ཉེས་འཛུགས་བྱས་པའི་གནས་ཚུལ་ཞིག་ཆགས་ཡོད་པ་རེད། ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། ཏོག་དབྱིབས་ནད་དུག་གིས་རྐྱེན་པས་སློབ་གྲྭ་ཁག་དང་བུ་གསོ་ཁང་སྒོ་བརྒྱབ་པའི་ལོ་བཞི་རྗེས་ཕ་མ་ཚོས་ནད་འབུ་དེ་དབུགས་གཏོང་ལེན་གྱི་ན་ཚ་གཞན་ཁག་དང་འདྲ་མཚུངས་ཀྱི་སྨན་བཅོས་འགོ་འཛུགས་བྱས་ན་འགྲིག་གི་ཡོད་པ་ཨ་མི་རི་ཀའི་ནད་ཡམས་སྟངས་འཛིན་ལས་ཁང་གིས་འགྲེལ་བརྗོད་གནང་འདུག། ད་ཆ་ཏོག་དབྱིབས་ནད་དུག་རྐྱེན་པས་སྨན་ཁང་ནང་བསྟེན་གཏུགས་དང་འཆི་སྐྱོན་ཉུང་དུ་འགྲོ་གི་ཡོད་པའི་སྐབས་ཕྲུ་གུ་ཚོའི་སྤྱི་ཡོངས་ཀྱི་ནད་རྟགས་མེད་པར་ཆགས་པ་དང། སྨན་བཅོས་མེད་པར་ཆུ་ཚོད་ཉི་ཤུ་རྩ་བཞི་རིང་ཚ་བ་ན་ཚ་མེད་པ་ཡིན་ན། སློབ་གྲྭ་ལ་ཕྱིར་ལོག་བྱས་ན་འགྲིག་རྒྱུ་དང་ཡིན་ནའི་སློབ་གྲྭར་ཕྱིར་ལོག་སྐབས་ཁ་རས་བརྒྱབ་དགོས་བརྒྱབ་རྒྱུ་སྐུལ་མ་བྱས་འདུག་དེ་ལྟར་ཡིན་ནའི་འགྱུར་བ་དེ་ཡིས་སློབ་ཕྲུག་ནད་པར་ཆགས་པ་ཡིན་ན་སློབ་གྲྭ་བྱེ་བྲག་པས་ཕ་མ་ཚོར་གང་ཞིག་བརྗོད་མིན་ལ་འགྱུར་བ་འགྲོ་རྒྱུ་མིན་སྲིད་པ་རེད། ནད་ཡམས་སྟངས་འཛིན་ལྟེ་གནས་ཁང་གི་ལམ་སྟོན་གནང་བའི་ཆེད་སློབ་གྲྭ་ཁག་དང་ཕྲུ་གུ་བྱིས་པ་ལྟ་རྟོག་གནང་མཁན་ཚོར། བསམ་ཚུལ་སྣ་ཚོགས་ཡོད་པ་དང་མཐའ་མའི་ཐག་གཅོད་ཆེད་ས་གནས་ཀྱི་དཔོན་རིགས་ཚོར། ཡང་ཡང་སློབ་སྟོན་ངང་སྒུག་བྱ་བཞིན་ཡོད་པ་དང་སྐབས་རེ་སློབ་གྲྭར་མ་ཡོང་བ་བྱ་རྒྱུ་ལྟ་བུའི། དམིགས་ཡུལ་ཁག་བསྒྲུབ་རྒྱུར་མངའ་སྡེ་དང་རྫོང་གི་ཐག་གཅོད་དེ་ཚོ་ཤུགས་རྐྱེན་ཐེབས་རྒྱུ་ཡིན་པ་རེད་འདུག། གླིང་ཆེན་ཨ་ཧྥེ་རི་ཁའི་ཡུལ་གྲུ་ཨི་ཐོ་པི་ཡའི་རྒྱལ་ས་ཨ་དིས་ཨ་བྷ་བྷ་ནང་བདུན་ཕྲག་གཅིག་རིང་དོ་དམ་བཀག་ཉར་བྱས་པའི་ཧྥ་རན་སི་ནས་ཡིན་པའི་གསར་འགོད་པ། Antonio Galindo རེས་གཟའ་པ་སངས་ཉིན་ཁྲིམས་ཁང་ནང་ཐེངས་གཉིས་པ་ངོ་བཅར་དུས་བཀག་བྱས་པའི་གོང། རེས་གཟའ་ཕུར་བུ་ཉིན་གློད་བཀྲོལ་བཏང་ཡོད་པ་གསར་འགོད་པ་སྲུང་སྐྱོབ་ལྷན་ཚོགས་ཀྱིས་འགྲེལ་བརྗོད་གནང་འདུག་དེ་ཡང་གསར་འགོད་པ་སྲུང་སྐྱོབ་ལྷན་ཚོགས་ཀྱི་ཨ་ཧྥེ་རི་ཁ་ལས་འཆར་གྱི་འགན་འཛིན Angela Quintal གྱིས་འདི་ག VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡག་ལ་རྒྱལ་ས་པེ་རིས་ནང་རྟེན་གཞི་བྱས་པའི་གསར་ལས་ཁང Africa Intelligence ཆེད་ཀྱི་གསར་འགོད་པ་ཡིན་པ་ག་ལིན་ཀྲོ་རང་དབང་གློད་བཀྲོལ་ཐོབ་པའི་རྗེས་འཕྲལ་མ་ཉིད་ཧྥ་རན་སི་ལ་ཐོན་ཡོད་པ་རེད་འདུག་འོན་ཀྱང་སྟབས་མི་ལེགས་པ་ཞིག་ལ་ཁོང་འཛིན་བཟུང་བྱས་པའི་སྐབས་བཅར་འདྲི་གནང་བཞིན་ཡོད་པའི་ས་གནས་ཀྱི་སྲིད་དོན་པ་ཁོང་ད་ལྟའང་བཙོན་ཁང་ནང་དོ་དམ་བྱས་ཡོད་པ་དང་རེས་གཟའ་པ་སངས་ཉིན་ཁྲིམས་ཁང་ནང་ངོ་བཅར་ཞུས་ཡོད་པ Quintal གྱིས་འགྲེལ་བརྗོད་གནང་འདུག། ཨ་མི་རི་ཀའི་དབུས་ཕྱོགས་མངའ་སྡེ་ཨ་རི་ཛོ་ན་ནང་ཡོད་པའི་ཟངས་ཀྱི་གཏེར་ཁའི་ལས་གཞི་དེ་རྩ་ཆེན་ཞིག་ཡིན་པ་ངོས་འཛིན་གནང་སྟེ། ས་ཞིང་དེ་སྲུང་སྐྱོབ་བྱ་རྒྱུ་འཐབ་རྩོད་གནང་བའི་གདོད་མའི་སྤྱི་ཚོགས་ལ་རེས་གཟའ་པ་སངས་ཉིན་ཕམ་ཉེས་ཆེན་པོ་ཞིག་བྱུང་ཡོད་པ་དང། དེ་ནི་དབུས་གཞུང་གི་ཁྲིམས་ཁང་གིས་ཁྲིམས་དཔོན་དྲུག་དང་ལྔའི་འོས་ཤོག་ཐོག་ལས་གཞིའི་ཕྱིར་ས་ཞིང་དེ་མིང་སྒྱུར་བྱ་རྒྱུ་བཀག་འགོག་བྱས་པའི་སྔོན་འགྲོའི་བཀའ་ཁྱབ་ཁྲིམས་ཁང་འོག་མས་དགག་བྱ་གནང་བ་དེ་རྩ་འཛིན་གནང་ཡོད་པའི་གནས་ཚུལ་ཐོན་འདུག། ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུ་གི་ཡོད། སྲིད་འཛིན་ཇོ་སྦ་དན་གྱིས་འཐབ་འཛིང་གི་གཏོར་རྒོལ་ཚབས་ཆེ་ཕྱིན་པའི་སྒ་ཟ་གྲོང་ཁྱེར་ནང་བཟའ་བཅའ་མེད་པར་དཀའ་ངལ་འཕྲད་བཞིན་པ་ཚོར་མཁའ་ཐོག་ནས་རོགས་སྐྱོར་བྱ་རྒྱུ་རེས་གཟའ་པ་སངས་ཉིན་གསུངས་ཡོད་པའི་སྐོར་བསྟན་འཛིན་ལྷུན་གྲུབ་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད། རེས་གཟའ་པ་སངས་ཉིན་སྲིད་འཛིན་ཇོ་སྦ་དན་གྱིས་སྒ་ཟ་གྲོང་ཁྱེར་ནང་པཱ་ལི་སི་ཐན་གྱི་མི་སེར་ཚོར་བཟའ་ཆས་མེད་པར་ཉིན་འཁྱོལ་ཡང་མཚན་མི་འཁྱོལ་བའི་དཀའ་ངལ་ཚབས་ཆེན་འཕྲད་བཞིན་ཡོད་པ་ཚོར་ཨ་མི་རི་ཀས་རོགས་སྐྱོར་ཆེད་དུ་མཁའ་ཐོག་ནས་བཟའ་ཆས་གང་མགྱོགས་གཡུག་རྒྱུ་ཡིན་པ་དངོས་སུ་གཞུང་འབྲེལ་ཐོག་ནས་གསལ་བསྒྲགས་གནང་ཡོད་པ་དང། གསལ་བསྒྲགས་དེ་ནི་ཕོ་བྲང་དཀར་པོའི་ནང་ཨི་ཊ་ལི་གི་སྲིད་བློན་ལྕམ་མེ་ལོ་ནི་དང་མཇལ་མོལ་གནང་བའི་རྗེས་སུ་གནང་བ་ཞིག་ཡིན་པ་མ་ཟད། གསལ་བསྒྲགས་དེ་ནི་སྒ་ཟ་གྲོང་ཁྱེར་ནང་རེས་གཟའ་ཕུར་བུ་ཉིན་བཟའ་བཅའི་ཐོག་འཚང་ཁ་བརྒྱབ་མཁན་ཚོར་ཨི་ཛི་རུལ་གྱིས་མེ་མདའ་བརྒྱབ་སྟེ་མི་མང་པོ་ཞིག་སྲོག་སྐྱོན་བཏང་བའི་རྗེས་སུ་གསུངས་པ་ཞིག་ཡིན་པའི་གནས་ཚུལ་ཐོན་གྱི་འདུག་ལ། མཁའ་ཐོག་ནས་རོགས་སྐྱོར་བཏང་ཡག་དེ་ནི་ཨ་མི་རི་ཀ་དང་མཉམ་དུ་ཇོར་ཌན་སོགས་འབྲེལ་ཡོད་ཡུལ་གྲུ་ཁག་ཅིག་གིས་ངེས་པར་དུ་གང་མགྱོགས་གཡུག་རྒྱུ་ཡིན་པ་གཞུང་འབྲེལ་ཐོག་ནས་གསལ་བསྒྲགས་གནང་ཡོད་པའི་སྐོར་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་ལུང་དྲངས་ཏེ་རེས་གཟའ་སྤེན་པ་ཉིན་འགྲེམས་སྤེལ་བྱས་འདུག། འོན་ཀྱང་དཀའ་ངལ་འཕྲད་བཞིན་པ་ཚོར་གནམ་གྲུ་ནས་རོགས་སྐྱོར་གཡུག་རྒྱུར་སྔོན་ལ་འཆར་གཞི་ཡོད་ཀྱང། ད་རེས་རེས་གཟའ་པ་སངས་ཉིན་དངོས་སུ་གསལ་བསྒྲགས་གནང་བ་ཞིག་ཡིན་པའི་གནས་ཚུལ་ཡང་ཐོན་གྱི་འདུག་དེ་ཡང་སྲིད་འཛིན་ཇོ་སྦ་དན་གྱི་ཆབ་སྲིད་འཛིན་སྐྱོང་ཁང་གིས་ཨི་ཛི་རུལ་ལ་མེ་འཕེན་མཚམས་འཇོག་བྱས་ཏེ། པ་ལི་སི་ཐན་གྱི་མི་སེར་ལ་སྲོག་སྐྱོན་མ་ཡོང་པར་གང་ཡོང་ཡོང་བྱེད་དགོས་ཀྱི་རེད་ཅེས་འབོད་སྐུལ་གནང་མུས་ཡིན་པ་མ་ཟད། མེ་འཕེན་མཚམས་འཇོག་གང་མགྱོགས་བྱེད་དགོས་འབོད་སྐུལ་ཤུགས་ཆེ་གནང་ཡོད་པ་རེད། འོན་ཀྱང་ཕྱོགས་གཞན་ནས་ཨི་ཛི་རུལ་གྱིས་གྷ་རྫ་མངའ་ཁུལ་དུ་ཧ་མཱས་རྩ་མེད་ཀྱི་ལས་འགུལ་འོག་གཏོར་རྒོལ་ཚབས་ཆེ་བྱེད་བཞིན་ཡོད་པའི་འཐབ་འཛིང་དེའི་ཆེད་དུ་ཨ་མི་རི་ཀས་ཨི་ཛི་རུལ་ལ་རོགས་སྐྱོར་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་དེར། འཛམ་གླིང་ནང་ཨི་ཛི་རུལ་གྱི་བྱེད་སྟངས་དེ་ཚོར་ངོ་རྒོལ་ཤུགས་ཆེ་བྱེད་མུས་ཡིན་པ་མ་ཟད། དེའི་ཞོར་ལ་ཨ་མི་རི་ཀ་ལ་ཡང་ངོ་རྒོལ་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག། དེ་ཡང་རིང་མིན་ཚེས་བཅུ་ནས་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་ར་མ་དང་སྨྱུང་གནས་ཚུགས་ཀྱི་ཡོད་སྟབས། སྨྱུང་གནས་ཀྱི་གཡས་གཡོན་ནས་དུས་ཡུན་བདུན་ཕྲག་དྲུག་ཙམ་རིང་མེ་འཕེན་མཚམས་འཇོག་བྱེད་རྒྱུར་འབད་བརྩོན་གནང་གི་ཡོད་པ་དང་དེ་ལ་ཡང་རེ་བ་ཆེན་པོ་ཡོད་པ་དེ་སྔོན་ནས་གསུངས་ཡོད་ཀྱང། རེས་གཟའ་ཕུར་བུ་ཉིན་གྱི་གནད་དོན་དེས་རྐྱེན་པས་གང་ཅིའི་དཀའ་ངལ་ཡང་འཕྲད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག། དེ་ཡང་ཕོ་བྲང་དཀར་པོའི་བདེ་འཇགས་སྲུང་སྐྱོབ་སྡེ་ཚན་གྱི་མགྲིན་ཚབ་པ་སྐུ་ཞབས John Kirby ཡིས་འཐབ་འཛིང་བྱེད་བཞིན་པ་དེའི་ནང་ལ་ཉེས་མེད་ཀྱི་མི་སེར་ཧ་ཅང་མང་པོར་དཀའ་ངལ་ཚབས་ཆེ་འཕྲད་བཞིན་ཡོད་པ་དེ་དག་སྲུང་སྐྱོབ་དང་རོགས་རམ་ཆེད་དུ་ཨ་མི་རི་ཀའི་ངོས་ནས་སྔ་ས་ནས་མེ་འཕེན་མཚམས་འཇོག་དགོས་པ་འབོད་སྐུལ་བྱས་ཏེ་ཕྱི་འབྲེལ་མི་སྣ་ཁག་དང་འབྲེལ་བ་བྱེད་མུས་ཡིན་པ་མ་ཟད་ཁོ་ཚོའི་ཐོག་རོགས་སྐྱོར་བྱེད་རྒྱུར

འབོད་སྐུལ་གནང་བ་བཞིན་ཨི་ཛི་རུལ་གྱིས་མེ་འཕེན་མཚམས་འཇོག་གང་མགྱོགས་མ་བྱས་པ་ཡིན་ན་མི་ཧ་ཅང་མང་པོ་ཞིག་ད་དུང་ཡང་ལྟོགས་རིད་ཀྱིས་མནར་ཏེ་ཤི་རྒྱུའི་ཉེན་ཁ་འདུག་ཅེས་སྔོན་བརྡ་ཡང་བཏང་གནང་ཡོད་པ་རེད། དེའི་བར་ན་ན་ནིང་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་ཧ་མ་སི་དྲག་སྤྱོད་པས་ཨི་ཛི་རུལ་ཐོག་ཐོག་མར་ལྡོག་རྒོལ་བཏང་སྟེ་ཨི་ཛི་རུལ་གྱི་མི་སྟོང་ཕྲག་གཅིག་དང་ཉིས་བརྒྱ་སྲོག་སྐྱོན་བཏང་བའི་རྗེས་སུ་ཨི་ཟི་རུལ་གྱིས་ཧ་མ་སི་རྩ་མེད་བཟོ་རྒྱུའི་ལས་འགུལ་གྱི་ལྡོག་རྒོལ་འོག་ད་ལྟ་བར་པཱ་ལེ་སི་ཐན་གྱི་མི་སྟོང་ཕྲག་སུམ་ཅུ་ཉིས་བརྒྱ་ལྷག་སྲོག་སྐྱོན་དང་སྟོང་ཕྲག་བདུན་ཅུ་སུམ་ཅུ་ལྷག་ལ་རྨས་སྐྱོན་བཏང་སྟེ་སྲོག་སྐྱོན་བྱུང་བའི་ཁོངས་ནས་མང་པོ་ཞིག་བུད་མེད་དང་ཕྲུ་གུ་ཡིན་པ་པཱ་ལེ་སི་ཐན་གྱི་འཕྲོད་བསྟེན་ལས་ཁུངས་ཀྱིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་སི་ཨན་ཨན་གསར་འགྱུར་ཁང་གིས་ལུང་དྲངས་ཏེ་རེས་གཟའ་སྤེན་པ་ཉིན་གནས་ཚུལ་འགྲེམས་སྤེལ་བྱས་འདུག། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འཛམ་གླིང་གི་རང་དབང་གནས་སྟངས་སྐོར་ལ་རྟོག་ཞིབ་གནང་མཁན་ཨ་མི་རི་ཀའི་རང་དབང་ཁང་པས་ད་ལོ་བསྐྱར་དུ་བོད་ནི་འཛམ་གླིང་ནང་ནས་རང་དབང་མེད་པའི་གནས་སྟངས་སྡུག་ཤོས་དང་རང་དབང་གི་ཚད་གཞི་བརྒྱ་ཆ་ཀླད་ཀོར་ཡིན་པ་སྙན་ཐོའི་ནང་བཀོད་ཡོད་པའི་སྐོར་པ་སངས་དབྱངས་སྐྱིད་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱ་ནག་གིས་བོད་ཀྱི་ཐོག་ལ་དབང་བསྒྱུར་བྱས་པ་ནས་བཟུང་སྟེ་བོད་དེ་ནི་འཛམ་གླིང་གི་ནང་ནས་དྲག་གནོན་ཤུགས་ཆེ་ཤོས་ཀྱི་ས་ཁུལ་ཞིག་ཡིན་པ་ལྟར། འཛམ་གླིང་གི་རང་དབང་གནས་སྟངས་སྐོར་ལ་རྟོག་ཞིབ་གནང་མཁན་ཨ་མི་རི་ཀའི་རང་དབང་ཁང་པས་ད་ལོ་བསྐྱར་དུ་བོད་ནི་འཛམ་གླིང་གི་ནང་ནས་རང་དབང་མེད་པའི་གནས་སྟངས་སྡུག་ཤོས་སུ་བཅུག་ཡོད་པར་མ་ཟད། ཟླ་ཉིན་ལས་ཀྱང་གནས་སྟངས་ཇེ་ཞན་དུ་ཕྱིན་ཡོད་པ་སྟེ་ད་ལོའི་རྟོག་ཞིབ་ཀྱི་སྙན་ཐོའི་ནང་དུ་བོད་ནི་འཛམ་གླིང་གི་ནང་ནས་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་ཚད་གཞི་བརྒྱ་ཆ་བརྒྱའི་ནང་ནས་བརྒྱ་ཆ་ཀླད་ཀོར་ཡིན་པར་བཀོད་ཡོད་པ་དེ་ནི་ཟླ་ཉིན་བརྒྱ་ཆ་གཅིག་ཡིན་པ་ལས་ཀྱང་ཇེ་སྡུག་ཏུ་ཕྱིན་པའི་ཚད་གཞི་ཞིག་བཏོན་ཡོད་པ་རེད། ཨ་མི་རི་ཀའི་ནང་དུ་ཡོད་པའི་རང་དབང་ཁང་པའམ Freedom House ཞེས་པས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུའི་ཉིན་མོ། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འཛམ་གླིང་ནང་གི་རྒྱལ་ཁབ་དང་ས་ཁུལ་ཁག་གི་རང་དབང་གནས་སྟངས་སྐོར་གྱི་ཞིབ་འཇུག་སྙན་ཐོ་གསར་པ་དེ་འདོན་སྤེལ་གནང་ཡོད་པ་དེའི་ནང། ཁྱོན་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་ལྔ་དང་ས་ཁུལ་བཅོ་ལྔ་ཙམ་ནང་གི་ཆབ་སྲིད་ཀྱི་རང་དབང་དང་སྤྱི་འབངས་ཀྱི་རང་དབང་ཐོབ་ཐང་གནས་སྟངས་སྐོར་ལ་ཞིབ་འཇུག་གནང་ཡོད་པ་དང་དེའི་ནང་དུ། བོད་ནང་གི་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་གི་ཚད་གཞི་དེ་ནི་ཆེས་ཞན་པ་སྟེ་ཆབ་སྲིད་ཀྱི་རང་དབང་ཚད་གཞི་དེ་བརྒྱ་ཆ་བཞི་བཅུའི་ནང་ནས་བརྒྱ་ཆ་ཀླད་ཀོར་འོག་གི་གཉིས་དང། སྤྱི་འབངས་ཀྱི་རང་དབང་ཚད་གཞི་དེ་བརྒྱ་ཆ་དྲུག་བཅུའི་ནང་ནས་བརྒྱ་ཆ་གཉིས་ལས་མེད་པ་སྟེ་ཁྱོན་ཡོངས་ཀྱི་རང་དབང་གནས་སྟངས་དེ་བརྒྱ་ཆ་བརྒྱའི་ནང་ནས་ཀླད་ཀོར་ལ་སླེབས་ཡོད་པའི་ཚད་གཞི་ཞིག་བཏོན་ཡོད་པས་དེ་ནི་བོད་ནང་དུ་རང་དབང་རྩ་བ་ནས་མེད་པའི་ས་ཁུལ་ཞིག་ཏུ་འགྲེལ་བརྗོད་གནང་ཡོད་པ་རེད། ཨ་རིའི་རང་དབང་ཁང་པས་ད་ལོའི་སྙན་ཐོ་དེའི་ནང་འཛམ་གླིང་ནང་ནས་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་ཆེས་སྡུག་ཤོས་ཀྱི་ས་ཁུལ་དེ་ནི་བོད་ཡིན་པ་དང་དེ་ཡང་ད་ལོའི་ཚད་གཞི་དེ་ཐོབ་ཐང་རྩ་བ་ནས་མེད་པར་བརྒྱ་ཆ་ཀླད་ཀོར་གྱི་ཁོངས་སུ་བཅུག་ཡོད་པ་མ་ཟད། སྙན་ཐོ་དེའི་ནང་དུ་བོད་ནི་དྲག་གནོན་འོག་ཏུ་ཚུད་པའི་ས་ཁུལ་ཞིག་ཡིན་པར་འགྲེལ་བརྗོད་དང་བོད་ནང་དུ་དམངས་གཙོའི་ཐོབ་ཐང་མེད་པ་མ་ཟད། བོད་མི་རིགས་དེ་བཙན་དབང་གིས་གཞན་མི་རིགས་དུ་འགྱུར་བཞིན་པའི་གནས་སྟངས་ཤིག་ཏུ་ཡོད་ཅེས་སོགས་བཀོད་ཡོད་པ་རེད། རང་དབང་ཁང་པའི་སྙན་ཐོ་དེ་གསལ་བསྒྲགས་གནང་པའི་རྗེས་ལ་ཨ་རིའི་རྒྱལ་ས་ཝཱ་ཤིན་ཊོན་ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་དེའི་སྐོར་གྱི་གསར་འགྱུར་གསལ་བསྒྲགས་ཤིག་གནང་པའི་ནང་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་རང་དབང་ཁང་པའི་སྙན་ཐོ་དེའི་ནང་དུ་བོད་ནི་འཛམ་གླིང་གི་ནང་ནས་རང་དབང་གི་ཚད་གཞི་དམའ་ཤོས་དང་ཀླད་ཀོར་གྱི་ནང་དུ་བཀོད་ཡོད་པ་དེའི་ཐོག་ནས་འདས་པའི་མི་ལོ་དྲུག་ཅུ་རེ་ལྔའི་རིང་རྒྱ་ནག་གཞུང་ནས་བོད་ནང་དུ་གདུག་རྩུབ་ཆེན་པོས་དྲག་གནོན་བྱས་པའི་རྐྱེན་གྱིས་བོད་ནང་དུ་རང་དབང་གི་གནས་སྟངས་དེ་འཛམ་གླིང་ནང་ནས་སྡུག་ཤོས་སུ་སླེབས་ཀྱི་ཡོད་པ་ཞིག་དང་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་ཀྱི་ཕམ་ཉེས་ཤིག་མཚོན་གྱི་ཡོད་པས། བོད་དོན་དཀའ་རྙོག་སེལ་རྒྱུར་རྒྱ་ནག་གཞུང་ནས་བོད་མིའི་དབུ་ཁྲིད་དང་གྲོས་མོལ་སླར་གསོ་དགོས་པ་དང་བོད་ཀྱི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་པ་ཞིག་རེད་ཅེས་གསུངས་པ་དང་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་ཡོད་པ་དེ་ནི་འཛམ་གླིང་སྤྱི་ཡི་བྱུར་ཉེས་ཤིག་རེད་ཅེས་སོགས་གསུངས་ཡོད་པ་རེད། ཨ་རིའི་རང་དབང་ཁང་པས་འཛམ་གླིང་གི་རང་དབང་སྐོར་གྱི་སྙན་ཐོའི་ནང་བོད་འདི་འཛམ་གླིང་ནང་ནས་རང་དབང་རྩ་བ་ནས་མེད་པའི་ཚད་གཞིར་སླེབས་ཡོད་པའི་སྙན་ཐོ་འདོན་པའི་དུས་ཚོད་དེ་དང། རྒྱ་ནག་གིས་བོད་འདི་བཙན་བཟུང་བྱས་པ་བོད་མི་ཚོས་རང་དབང་གྱེན་ལངས་བྱས་ཏེ་ལོ་དྲུག་ཅུ་རེ་ལྔ་འཁོར་ལ་ཉེ་བའི་བོད་མིའི་རང་དབང་གྱེན་ལངས་ཐེངས་དྲུག་ཅུ་རེ་ལྔ་པ་དེ་སླེབས་ལ་ཉེ་བའི་སྐབས་ཤིག་ཏུ་ཡིན་པ་དང་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་པ་ནས་བཟུང་བོད་མི་ཚོ་ལ་ཆོས་དད་རང་དབང་དང་གཏམ་བརྗོད་རང་དབང་སོགས་མེད་པའི་ཁར། རང་གི་སྐད་ཡིག་ལ་ལོངས་སྤྱོད་བྱེད་རྒྱུའི་ཐོབ་ཐང་མེད་པ་དང། བོད་ཕྲུག་ཚོ་རྒྱ་ནག་གཞུང་ནས་བཙུགས་པའི་གཏན་སྡོད་སློབ་གྲྭར་འགྲོ་དགོས་པ་སོགས་རྒྱ་མི་རིགས་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་ཤིག་གི་འོག་ལ། བོད་མི་ཚོའི་ཆོས་དང་རིག་གཞུང་ཉམས་རྒུད་ཤུགས་ཆེ་འགྲོ་བཞིན་པ་ཞིག་དང་རྒྱ་ནག་གཞུང་ནས་བོད་མིའི་འགྲོ་སྡོད་སྤྱོད་གསུམ་ལ་དམ་དྲག་ཤུགས་ཆེ་བྱེད་བཞིན་པ་སོགས་ཀྱི་གནས་སྟངས་ལ་རྒྱལ་སྤྱིའི་དོ་སྣང་ཡོང་གི་ཡོད་པ་ཞིག་ཀྱང་ད་རེས་ཀྱི་རང་དབང་ཁང་པའི་སྙན་ཐོ་དེའི་ནང་ནས་གསལ་པོ་མཚོན་པ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། རྒྱ་གར་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁོངས་ནས་དཔལ་འབྱོར་འཕེལ་རྒྱས་མྱུར་ཤོས་འགྲོ་མཁན་གྱི་རྒྱལ་ཁབ་དེ་ཆགས་ཡོད་པ། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་རིག་འཛིན་ལགས་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱ་གར་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁོངས་ནས་དཔལ་འབྱོར་འཕེལ་རྒྱས་མྱུར་ཤོས་འགྲོ་མཁན་གྱི་རྒྱལ་ཁབ་དེ་ཆགས་ཡོད་པ། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གི་འགན་འཛིན Krishnamurthy Subramaniam གྱིས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་རེས་གཟའ་ཕུར་བུ་ཉིན་རྒྱ་གར་གཞུང་གིས་གྲངས་ཐོ་གསལ་སྟོན་བྱས་པའི་ནང་ལ་སྔ་ལོའི་ལོ་མཇུག་ཟླ་བ་གསུམ་གྱི་ནང་ལ་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་བརྒྱད་དང་ཚེག་བཞི་ཡིས་འཕེལ་རྒྱས་ཕྱིན་ཡོད་པ་དང། དེའི་གོང་གི་ཟླ་བ་གསུམ་གྱི་ནང་ལ་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་བདུན་དང་ཚེག་དྲུག་ཙམ་གྱིས་འཕེལ་རྒྱས་ཕྱིན་ཡོད་པ་རེད། Capital Economics ཉམས་ཞིབ་བསྟི་གནས་ཁང་གི་དཔལ་འབྱོར་རིག་པ་བ Thamashi De Silva གྱིས་བཤད་དོན་ལ། གོང་ཞུས་གྲངས་ཐོ་དེ་ནི་དཔྱད་ཞིབ་པ་ཚོས་ཚོད་དཔག་བྱས་པ་ལས་ཀྱང་ལྷག་པ་བྱུང་ཡོད་པ་དང། དཔལ་འབྱོར་འཕེལ་ཚད་དེ་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ནང་གི་དཔལ་འབྱོར་འཕེལ་ཚད་མགྱོགས་ཤོས་དེ་བྱུང་ཡོད་པ་ཡང་འགྲེལ་བརྗོད་བྱས་འདུག། གྲངས་ཐོ་འདི་ལ་གཞིགས་པ་ཡིན་ན་འཛམ་གླིང་ནང་གི་མི་འབོར་མང་ཤོས་ཀྱི་རྒྱལ་ཁབ་རྒྱ་གར་ནང་གི་མི་མང་ཚོའི་མི་ཚེའི་མདུན་ལམ་ཇེ་བཟང་དུ་འགྲོ་རྒྱུའི་རེ་བ་ཡོད་པ་རེད། ཡང་ས་ཁང་ཉམས་ཞིབ་ལྟེ་གནས་ཁང Knight Frank གིས་རེས་གཟའ་ལྷག་པ་ཉིན་སྙན་ཐོ་འདོན་སྤེལ་བྱས་པའི་ནང་ལ། རིང་མིན་ལོ་ངོ་ལྔའི་ནང་ལ་ཨ་སྒོར་ས་ཡ་ཉུང་མཐར་སུམ་ཅུ་ཙམ་ཡོད་པའི་རྒྱ་གར་མི་མང་གི་གྲངས་འབོར་དེ་བརྒྱ་ཆ་ལྔ་བཅུ་ཙམ་འཕར་ཆ་འགྲོ་རྒྱུའི་ཚོད་དཔག་བྱས་ཡོད་པ་དང། དེ་ལྟར་དངོས་སུ་བྱུང་བ་ཡིན་ན་འཛམ་གླིང་ནང་འབྱོར་ལྡན་མི་སྣའི་གྲངས་འབོར་འཕར་ཆ་ཕྱིན་པ་མང་ཤོས་དེ་ཡང་ཆགས་རྒྱུ་ཡིན་པ་རེད། རྒྱ་གར་གྱི་དཔལ་འབྱོར་འཕེལ་རྒྱས་མྱུར་པོ་རྒྱ་གར་གྱི་དཔལ་འབྱོར་འཕེལ་རྒྱས་མྱུར་པོ་འགྲོ་བཞིན་ཡོད་དུས་རྒྱ་གར་གྱི་མ་རྐང་ཁྲོམ་རའི་རྐང་གྲངས་ཀྱི་ཚད་གཞི་དེ་ཡང་ཧ་ཅང་མཐོ་བོ་ལ་སླེབས་ཡོད་པ་དང། རྒྱ་གར་གྱི་མི་དམངས་ཚོས་ཡུལ་དེའི་ཚོང་གཉེར་ཁང་ཁག་གི་མ་གཞིར་ཧ་ཅང་མང་པོ་ཉོ་སྒྲུབ་བྱེད་བཞིན་ཡོད་དུས་ཡུལ་དེའི་མ་རྐང་ཁྲོམ་རའི་ནང་ཡོད་པའི་རྒྱ་གར་གྱི་ཚོང་གཉེར་ཁང་ཡོངས་ཀྱི་ཁྱོན་བསྡོམས་རིན་ཐང་དེ་ཨ་སྒོར་ཁྲག་ཁྲིག་ཆེན་མོ་བཞིའི་ཚད་ལ་སླེབས་ཡོད་པ་རེད། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་གིས་འདི་ལོའི་མགོ་སྟོད་ཟླ་བ་གསུམ་གྱི་རིང་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་དྲུག་དང་ཚེག་བདུན་ཙམ་གྱིས་འཕེལ་རྒྱས་འགྲོ་རྒྱུའི་ཚོད་དཔག་བྱས་ཡོད་པ་དང། ཡིན་ན་ཡང་རྒྱ་གར་གཞུང་གིས་ཡུལ་དེའི་དཔལ་འབྱོར་བརྒྱ་ཆ་བདུན་དང་ཚེག་དྲུག་ཙམ་གྱིས་འཕེལ་རྒྱས་འགྲོ་རྒྱུའི་ཚོད་དཔག་བྱས་ཡོད་པ་རེད། རེས་གཟའ་ཕུར་བུ་ཉིན་རྒྱ་གར་གྱི་སྲིད་བློན Narendra Modi ཀྱིས X སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་འགོད་བྱས་ཡོད། རྒྱ་གར་གྱི་དཔལ་འབྱོར་བརྒྱ་ཆ་བརྒྱད་དང་ཚེག་བཞིས་འཕེལ་རྒྱས་ཕྱིན་པ་འདི་ནི་རྒྱ་གར་གྱི་དཔལ་འབྱོར་གྱི་སྟོབས་ཤུགས་དང་ནུས་པ་དེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་དང། ང་ཚོས་རྒྱ་གར་གྱི་དཔལ་འབྱོར་མགྱོགས་པོ་འཕེལ་རྒྱས་འགྲོ་རྒྱུའི་འབད་བརྩོན་བྱེད་བཞིན་པ་དེས་རྒྱ་གར་གྱི་མི་འབོར་ཐེར་འབུམ་གཅིག་དང་གྲངས་ཆུང་བཞི་ལ་ཕན་ཐོགས་དགེ་མཚན་ཆེན་པོ་ཡོང་གི་རེད་ཅེས་འགྲེལ་བརྗོད་བྱས་འདུག་གལ་ཏེ་རྒྱ་གར་གྱི་དཔལ་འབྱོར་མུ་མཐུད་ནས་འཕེལ་རྒྱས་མྱུར་པོ་ཕྱིན་པ་ཡིན་ན་རྒྱ་གར་དེ་བཞིན་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་གྲས་ཀྱི་རྒྱལ་ཁབ་ཆགས་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཡང་ཨ་མི་རི་ཀའི་ཇེ་ཧྥི་རི་ཚོང་ལས་ཞིབ་འཇུག་ལས་ཁུངས་ཀྱི་དཔྱད་ཞིབ་པས་བཤད་དོན་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོར་རྒྱ་གར་དེ་བཞིན་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་གསུམ་པ་དེ་ཆགས་རྒྱུའི་ཚོད་དཔག་བྱས་ཡོད་པ་དང། ད་ལྟའི་ཆར་རྒྱ་གར་དེ་བཞིན་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་ཨང་རིམ་ལྔ་པ་དེ་ཆགས་ཀྱི་ཡོད་པ་རེད། ལྷག་པར་དུ་དེང་སྐབས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་ཡག་པོ་མེད་དུས་རྒྱ་གར་དེ་བཞིན་ཨ་མི་རི་ཀའི་ཚོང་འབྲེལ་ཤུགས་ཆེན་བྱེད་ཡུལ་གྱི་རྒྱལ་ཁབ་དེ་ཡང་ཆགས་སྲིད་པ་རེད། ཡང་དེ་སྔ་རྒྱ་གར་གཞུང་ལ་དཔལ་འབྱོར་སློབ་སྟོན་བྱེད་མཁན་སུ་བྷར་མ་ནིའམ་གྱིས་འགྲེལ་བརྗོད་བྱས་དོན་ལ། གལ་ཏེ་ང་ཚོས་རྒྱ་གར་གཅིག་གི་ལོ་འཁོར་ཐོན་འབོར་ལ་གཞིགས་པ་ཡིན་ན་འདི་ལོ་རྒྱ་གར་གྱི་དཔལ་འབྱོར་དེ་བརྒྱ་ཆ་བརྒྱད་ཀྱི་འཕེལ་རྒྱས་འགྲོ་རྒྱུའི་རེ་བ་ཡོད་པ་རེད། རྒྱ་གར་གཞུང་གིས་འགྲོ་གྲོན་ཆེ་བའི་ལས་གཞི་མང་པོ་ལ་འགྲོ་སོང་བཏང་བཞིན་པའི་རྐྱེན་གྱིས་ཡིན་པ་ཡང་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་བྱས་ཡོད་པ་རེད། དེང་སྐབས་རྒྱ་གར་གཞུང་གིས་ཡུལ་དེའི་གཞུང་ལམ་དང་གནམ་ཐང་དེ་ག་ནང་བཞིན་མེ་འཁོར་མཐུན་རྐྱེན་དང་གྲུ་གཟིངས་བབས་ཚུགས་སོགས་ཡར་རྒྱས་གཏང་རྒྱུའི་ཆེད་དུ་ཨ་སྒོར་ཐེར་འབུམ་མང་པོའི་འགྲོ་གྲོན་བཏང་བཞིན་ཡོད་པ་དང་འབྲེལ་རྒྱལ་སྤྱིའི་ཚོང་ལས་ཁང་ཆེ་ཁག་ཚོས་རྒྱ་གར་ནང་ལ་ཡན་ལག་བཟོ་གྲྭ་འཛུགས་རྒྱུ་དེ་ལ་ཡང་རྒྱ་གར་གཞུང་གིས་འབད་བརྩོན་ཆེན་པོ་བྱེད་ཀྱི་ཡོད་པ་རེད། ཨ་རིའི Apple ཚོང་གཉེར་ཁང་གི་ཁ་པར་བཟོ་མཁན Foxconn གྱིས་རྒྱ་གར་ནང་ལ་བཟོ་གྲྭ་ཡོད་བཞིན་པ་ཁག་འཕེལ་རྒྱས་གཏང་རྒྱུ་ཁས་ལེན་བྱས་ཡོད་པ་དང། དེ་ག་ནང་བཞིན Tesla ཚོང་གཉེར་ཁང་གིས་རྒྱ་གར་ནང་ལ་མ་རྩ་གསར་བ་འཛུགས་རྒྱུ་ཡིན་པ། ཚོང་གཉེར་ཁང་དེའི་འགན་འཛིན Elon Musk གིས་སྔ་ལོའི་ཟླ་བ་དྲུག་པ་ལ་འགྲེལ་བརྗོད་བྱས་ཡོད་པ་རེད། དེ་བཞིན་རེས་གཟའ་ཕུར་བུའི་ཉིན་མོ་དེ་སྲིད་གཞུང་གིས་རྒྱ་གར་ནང་ལ semiconductor འམ་འཕྲུལ་ཆས་ཡོངས་ལ་ཧ་ཅང་མཁོ་གནད་ཆེ་བའི་འཕྲུལ་ཆས་བཟོ་སྐྲུན་བྱེད་སའི་བཟོ་གྲྭ་གསར་བ་གསུམ་འཛུགས་སྐྲུན་བྱེད་རྒྱུའི་ཆེད་དུ་ཨ་སྒོར་ཐེར་འབུམ་བཅོ་ལྔ་ཙམ་གྱི་འགྲོ་གྲོན་གཏང་རྒྱུ་ཁས་ལེན་བྱས་ཡོད་པ་དང། ལས་གཞི་དེ་རིགས་གྲུབ་པའི་རྗེས་སུ་རྒྱ་གར་ནང་ལ་ཆེས་ཐོན་གསར་གྱི་ལས་ཀའི་རིགས་ཁྲི་གཉིས་ཙམ་དང་ཉེ་སྐོར་གྱི་སྤྱི་ཚོགས་ནང་གི་མི་མང་ཁྲི་དྲུག་ཙམ་ལ་འཚོ་རྟེན་ལས་ཀ་རག་རྒྱུ་ཡིན་པ་ཡང་རྒྱ་གར་གཞུང་གིས་འགྲེལ་བརྗོད་བྱས་ཡོད་པ་རེད། དཔལ་འབྱོར་རིག་པ་བ་ནུ་མུ་ར་གིས་གསུངས་དོན་ལ་ད་དུང་རྒྱ་གར་གྱི་གཞི་རིམ་དཔལ་འབྱོར་གནས་སྟངས་དེ་ཡག་པོ་མེད་པ་དང་རྒྱ་གར་གྱི་སོ་ནམ་ཞིང་ལས་ཀྱི་གནས་སྟངས་ཡང་ཡག་པོ་མེད་པར་འགྲེལ་བརྗོད་བྱས་འདུག། ད་དུང་རྒྱ་གར་གྱི་གཞི་རིམ་དཔལ་འབྱོར་གནས་སྟངས་དེ་ཡག་པོ་མེད་པ་དང་རྒྱ་གར་གྱི་སོ་ནམ་ཞིང་ལས་ཀྱི་གནས་སྟངས་དེ་ཡང་ཡག་པོ་མེད་པ་འགྲེལ་བརྗོད་བྱས་འདུག་རྒྱ་གར་གྱི་དཔལ་འབྱོར་ཐོན་ཁུངས་ཁྱོན་ཡོངས་ཀྱི་ནང་ལ་སོ་ནམ་ཞིང་ལས་ཀྱི་ཐོན་ཁུངས་དེ་བརྒྱ་ཆ་བཅུ་དྲུག་ཙམ་ཟིན་གྱི་ཡོད་པ་རེད། སོ་ནམ་ཞིང་ལས་ནི་མི་དམངས་ཀྱི་འཚོ་རྟེན་ལས་ཀའི་གཞི་རྩ་གཙོ་བོ་དེ་ཡང་ཆགས་ཡོད་པ་རེད། གསར་འགྱུར་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།
འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནས་ཚུལ་སྣ་མང་གི་ཐད་བསམ་ཚུལ་འདྲ་མིན་གྱི་གནས་ཚུལ་སྙན་སྒྲོན་ཞུ་གི་ཡོད་པ་ལྟར། ད་ལྟ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་མཚོན་བྱེད། ཆེད་བརྗོད་ཞིག་གསན་རོགས་གནང། ཨ་མི་རི་ཀ་དང་སྦར་ཇིལ་ནུབ་ཕྱེད་གོ་ལ་ནང་གི་དམངས་གཙོ་ལམ་ལུགས་འཛིན་གྱི་རྒྱལ་ཁབ་ཆེ་ཤོས་གཉིས་ཀྱི་ཕྲག་པ་མཉམ་གཤིབ་བཟོ་བ་ཞི་བདེ་ལྡན་པ་དང་ཕུན་སུམ་སྒྲུབ་ཐུབ་པ་བཟོ་བ་མ་འོངས་པར་མི་རབས་རྗེས་ཀྱི་མི་ཚེ་ཡག་མོ་བཟོ་ཞིག་ཐུབ་པ་བཟོ་བཞིན་ཡོད་ཟེར་ཨ་མི་རི་ཀ་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷིལ་ཀིན་གྱིས་རཱའུ་ཏི་ཇི་ནི་རོ་ནང་གསར་འགོད་ཚོགས་འདུ་འཚོགས་ས་གཅིག་ལ་གསུངས་པ་རེད།

ཁྱད་པར་མ་ས་ལུག་གི་ནང་ཚེ་སྲོག་ཤ་ལོ་རྒྱུ་དང་ནང་མེ་བ་རས་ཀྱི་རྩིས་མེ་བ་ལོ་རྒྱུ་མི་ཚེ་བཟོ་བཞིན་ཡོད། ནང་སྲོག་ཤ་དང་ནང་མེ་བ་རས་མི་ཤོང་བ་བཟོ་རྒྱུའི་བསམ་གྱིས་རྒྱལ་ཁབ་ཁ་ཁ་ཚེའི་སྙིང་པོ་མཉམ་ལས་བཟོ་བ་སྲོག་ཤ་དང་ནང་མེ་བ་རས་མི་ཤོང་བ་བཟོ་རྒྱུ་ཡིན་གསུང་བཞིན་ཡོད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ལ COP སུམ་ཅུ་ཡོང་ན་གནམ་གཤིས་ལ་འགྱུར་བ་འགྲོ་མི་འོང་བ་བཟོ་རྒྱུ་གི་ཚོགས་འདུ་གི་འགོ་ཁྲིད་ཡང་ན་མགྲོན་བདག་སྦར་ཇིལ་གིས་བྱས་ཡོད་རེད། རྒྱལ་ཁབ་རྣམས་ཚོགས་འདུ་འཚོགས་བཞིན་ཡོད་བ་དེ་ནང་གནམ་གཤིས་ལ་འགྱུར་བ་འགྲོ་མི་འོང་བ་བཟོ་རྒྱུ་གི་གོ་སྐབས་མང་པོ་རག་གི་རེད། སྦར་ཇིལ་གི་མགོ་ཁྲིད་བཞིན་ཡོད་བ་ལ་བསྔགས་བརྗོད་ཡོད་ཟེར་ཨ་མི་རི་ཀ་གི་ཕྱི་སྲིད་དྲུང་ཆེ་བྷིལ་ཀིན་གི་གསུང་བ་རེད། རྒྱ་ཤེད་ཀི་གནས་དེའི་ནང་སྦར་ཇིལ་གི་མགོ་ཁྲིད་བ་ཨ་མི་རི་ཀ་གི་མཉམ་ལས་བཟོ་བཞིན་ཡོད་བ་དེ་ནང་ཚིག་ཟས་གི་བདེ་འཇགས་འགན་སྲུང་དང། འཛམ་བུ་གླིང་པ་ལ་ཟས་མི་རག་བ་གི་དཀའ་ངལ་སེལ་རྒྱུ་དེ་ཡིན་བ་གསུང་བ་དང་དུས་མཚུངས།

གཙོ་བོ་འགྲོ་བ་མི་གི་ཐོབ་ཐང་ཡར་རྒྱས་གཏོང་རྒྱུ་དེ་རྩི་བཞིན་ཡོད་རེད་ཟེར་ཕྱི་སྲིད་དྲུང་ཆེ་གིས་གསུང་གི།
གསན་མ་ཐག་པའི་ཆེད་བརྗོད་འདིའི་སྐོར་ཁྱེད་ལ་དགོངས་ཚུལ་དང་ཕྱག་བྲིས་གནང་འདོད་ཡོད་ན་ང་ཚོའི་ཁ་བྱང་ནི Voice of America Tibetan Service གསུམ་གསུམ་ཀླད་ཀོར Independence Avenue Southwest Washington DC གཉིས་ཀླད་ཀོར་གཉིས་གསུམ་བདུན USA། ཡིན། ད་དུང་ང་ཚོའི་གོང་གི་ཁ་བྱང་ཐོག་འབྲེལ་བ་གནང་རྒྱུ་ཡོད། ཡང་ང་ཚོའི་གློག་འཕྲིན་གྱི་ཁ་བྱང་ནི། tibetanservice@voanews.com།
ད་དུང་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུ་གི་ཡོད། འཛམ་གླིང་གི་ནང་བྱུང་བའི་ཉིན་རེའི་གསར་འགྱུར་ཆ་ཚང་བ་ཞིག་བོད་སྐད་ཀྱི་ནང་ལ་རང་དབང་ཅན་གྱིས་སྤེལ་མཁན་དེ་ནི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་ཁང་འདི་ཉིད་ཡིན། འཛམ་གླིང་ས་ཕྱོགས་གང་སར་ཡོད་པའི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་གསར་འགོད་པ་ཚོས་བཏང་བའི་འཛམ་གླིང་གི་གསར་འགྱུར་རྣམས་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཉིན་ལྟར་རླུང་འཕྲིན་དང། སྤྱི་ཚོགས་དྲ་རྒྱ། དེ་བཞིན་བརྙན་འཕྲིན་སོགས་བརྒྱུད་ལམ་ཚང་མའི་ནང་ལ་དུས་ཐོག་ཏུ་བརྒྱུད་བསྒྲགས་བྱེད་ཀྱི་ཡོད། འཛམ་གླིང་གི་ནང་འགྱུར་བའི་གནས་ཚུལ་རྣམས་དུས་ཐོག་ཏུ་མཁྱེན་རྟོགས་ཡོང་བའི་ཆེད་དུ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རླུང་འཕྲིན་དང་བརྙན་འཕྲིན་ངོ་དེབ Twitter བཅས་ཀྱི་ནང་ལ་གསན་གཟིགས་གནང་རོགས་གནང། དེ་བཞིན་རྒྱ་གར་དང་བལ་ཡུལ་ཡུ་རོབ་ཨ་མི་རི་ཀ་བཅས་ཀྱི་ནང་ཡོད་པའི་ང་ཚོའི་གསར་འགོད་པ་ཚོས་བོད་དོན་དང་འབྲེལ་བའི་གསར་འགྱུར་རྣམས་དུས་ཐོག་ཏུ་འབྱོར་གྱི་ཡོད་པ་རྣམས་ང་ཚོས་ཉིན་ལྟར་བརྒྱུད་བསྒྲགས་བྱེད་ཀྱི་ཡོད། ཨ་མི་རི་ཀའི་རླུང་འཕྲིན་ཁང་གི་ལས་རིམ་ལ་གསན་གཟིགས་གནང་རྒྱུ་མ་བསྙེལ་བ་གནང་རོགས་གནང། འདི་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཐེངས་འདིའི་བགྲོ་གླེང་མདུན་ལྕོག་གི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་འཕེལ་རིམ་དང་འགྱུར་བ་ཁག། མ་འོངས་ཁ་ཕྱོགས་སོགས་ཀྱི་སྐོར་ལ་འདི་གའི་གསར་འགོད་པ་བསྟན་འཛིན་ནོར་བཟང་ལགས་ཀྱིས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་སྐུ་ཚབ་དོན་གཅོད་ཟུར་པ་སྐལ་བཟང་རྒྱལ་མཚན་ལགས་དང་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ཐོག་ནས་ཉེ་ཆར Belgium གྱི་གྲོང་ཁྱེར Brussels ནང་ལ་ཚོགས་གྲུབ་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དང་འབྲེལ་ནས། སྤྱི་ཡོངས་དང་ལྷག་པར་དུ་བོད་དོན་འཐབ་རྩོད་ཀྱི་གནས་སྟངས་འདིའི་ཐོག་ལ་ཡ་རྒྱལ་སྤྱིའི་རྒྱབ་སྐྱོར་དེ་གལ་ཆེན་པོ་ག་ཚད་ཆགས་ཀྱི་ཡོད་མེད་དང། དེ་བཞིན་གྱི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་དག་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ནང་ལ་ཡ་གསར་འཛུགས་གནང་བ་ཅིག་ཆགས་ཀྱི་འདུག་སྤྱི་ཡོངས་སྒང་ལ་ཡ་གླེང་མོལ་ཞུ་གི་ཡིན་ང་ཚོའི་ལས་རིམ་འདིའི་ཆེད་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་དམིགས་བསལ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་གདན་འདྲེན་ཞུས་ཡོད། སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ཡིན་པ་ན་ད་རྩ་བའི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ངོ་སྤྲོད་མི་དགོས་པ་འདྲ་བོ་ཅིག་རེད་ཡིན་པ་ཡིན་ནའི་ད་སྐུ་ངོ་དེ་སྔ་རྒྱུན་རིང་པོ་ཅིག་གི་སྐུ་ཚབ་དོན་གཅོད་གནང་ཡོད་རེད། དེ་ནས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་བོད་རྒྱ་ཞི་མོལ་བོད་རྒྱ་འབྲེལ་མོལ་དང་འབྲེལ་ནས། བཀའ་ཟུར་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་དང་ལྷན་དུ་དམིགས་བསལ་སྐུ་ཚབ་ཀྱི་ཐུགས་འགན་ཡང་བཞེས་ཡོད་རེད། ངས་ད་ལྟ་ངོ་སྤྲོད་ཞིབ་ཕྲ་མེད་པའི་ཐོག་ནས ྋསྐུ་ངོ་ཐོག་མར་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང་དང་ཐོག་དེ་ལ་ཡ ྋསྐུ་ངོ་ད་རྒྱལ་སྤྱིའི་རྒྱབ་སྐྱོར་འདི་ད་ཅིག་གི་བོད་དོན་འཐབ་རྩོད་ཐོག་ལ་ཡ་གལ་ཆེན་པོ་ཞེ་བོ་ཅིག་ཆགས་ཀྱི་ཡོད་རེད་ཨ་ནི། ད་ལྟ་གོང་དུ་ངོ་སྤྲོད་ནང་ཕྱིན་པ་ནང་བཞིན་ད་སྐུ་ངོ་ཡིན་པ་ཡིན་ན་ད་དེའི་བརྒྱུད་རིམ་དེ་ག་ཆ་ཚང་ལོ། བོད་དོན་རྒྱབ་སྐྱོར་ཚོགས་པ་གལ་གནད་ག་འདྲས་ཡིན་མེད་དང་ཐོག་མར་བཙུགས་པའི་སྐབས་དང་དེའི་རྒྱལ་སྤྱིའི་རང་བཞིན་ཐོག་ནས་གལ་གནད་ག་འདྲས་ཆགས་ཀྱི་ཡོད་རེད་རྒྱ་ནག་གི་འགྱུར་བ་དང་འཕེལ་རིམ་རེད་ལྷག་པར་དུ་བོད་མིའི་འཐབ་རྩོད་ཀྱི་གནས་སྟངས་འདི་ག་ཚང་མ་ལ་ཡ་ད་སྐུ་ངོ། རྒྱུས་མངའ་མཁྱེན་རྟོགས་ཡག་པོ་ཞེ་པོ་ཅིག་ཡོད་པ་ཆགས་བསྡད་ཀྱི་ཡོད་རེད་ད་ལྟ་ང་ཚོས་ལས་རིམ་འདིའི་ཐོག་ནས་ཐོག་མར་སྐུ་ངོ་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་བ་དང་ད་ལྟ་ཉེ་ཆར་སྦེལ་ཇེམ་ནང་ཚོགས་པའི་གི་ད་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་འདིའི་ཐོག་ལ་ཡ་སྤྱི་ཡོངས་སྐུ་ངོ་གཟིགས་ཚུལ་ག་འདྲ་བྱུང་ཡོད་ན།

མང་པོ་ཐུག་སོང། ལྷག་དོན་དུ་ནི་ཡང་གཅིག་གིས་གྲོགས་པོ་གསར་པ་ངོ་མ་ཤེས་པ་དེ་འདྲ་ཡང་མང་པོ་ཞེ་དྲག་འདུག་ཨ་ནེ་གཅིག་གིས་དམིགས་བསལ་གྱི་ང་དོ་སྣང་ཡོང་ཡ་གཅིག་དེ་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ་ཡང་ང་ཚོ་བོད་པ་ལོ་གཞོན་པ་ག་ལ་གང་འཚམ་ཅིག་ཕེབས་བཞག་དེ་ཚོ་ཡིན་ན་ཡང་ཚོགས་འདུའི་ནང་ལ་ཆ་ཤས་བཞེས་ཡག་དེ་ཚོ་ཅིག་གི་དོ་སྣང་ཆེན་པོ་དང་ཨ་ནི་ཅིག་གི་ཤེས་ཡོན་ལྡན་པ་གི་ཆ་ཤས་ཡག་པོ་ཞེ་དྲག་ལེན་གྱི་འདུག་དེ་ཡིན་ཙང་དེ་རིང་ང་རང་སྒེར་གྱི་ཐོག་ནས་འགྲོ་ཐུབ་པ་དེ་དགའ་པོ་བྱུང་དགའ་པོ་བྱུང་ཨ་ནི་ཅིག་གི་དང། བར་གྱི་ཆིངས་དེ་ཨ་ནི་ད་ཅིག་གི་མཇུག་བསྡོམས་རེད་ཟེར་བ་ཡིན་ན། བོད་དོན་རྒྱབ་སྐྱོར་ཚོགས་པ་དེ་ད་ལྟ་ཡིན་ན་ཡང་ཨ་ནི་གཅིག་གི་ལྷ་ཐ་ཐ་ཟོ་བྱེད་གནས་བཞག་ཟེར་ཏེ་དེ་འདྲའི་གི་མཐོང་ཚུལ་ཤུགས་ཆེན་པོ་ཞིག་བྱུང། ལགས་ལགས་སོ། ཁོང་ད་ལྟ་གྲོགས་པོ་རྙིང་པ་དང་ཨ་ནི་ཡང་ཅིག་གསར་པ་མང་པོ་ཅིག་མཇལ་ཡ་བྱུང་སོང་གསུངས་པ་རེད་ངས་ད་ལྟ་དྲི་བ་རྗེས་མ་དེ་ད་ག་རང་ཆགས་བསྡད་ཀྱི་ཡོད། ད་སྐུ་ངོ་ཡིན་པ་ཡིན་ན་ད་ཅིག་གི་རྒྱལ་སྤྱིའི་གི་ཐོག་ནས་ཨ་ནི་ཅིག་གི་ཚོགས་འདུ་དང་གནད་ཡོད་མི་སྣ་ད་ཤེས་ཡོན་མི་སྣ་དང་ཆབ་སྲིད་གི་ད་འགན་ཡོད་རྒྱུ་གནད་ཡོད་མི་སྣ་མང་པོ་ཅིག་རྒྱུས་མངའ་མཁྱེན་རྟོགས་ཡག་པོ་ཡོད་པ་ཆགས་བསྡད་གི་ཡོད་རེད། ད་ཅིག་གི་གྲོགས་པོ་རྙིང་པ་ནང་བཞིན་ཅིག་གི་སྐུ་ངོ་སྔོན་མ་ཚོགས་འདུ་སྔ་རྗེས་མང་པོ་ཅིག་ལ་ཕེབས་ཡོང་དུས་སྒང་ལ་དེ་སྔའི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཡོད་པའི་གི་གྲོགས་པོ་རྙིང་པ་དེ་གའི་ནང་བཞིན་གི་ཡང་གྲོགས་པོ་གསར་པ་དེ་གའི་ནང་ལ་ཡང་གཟིགས་གནང་གི་འདུག་པས་ཁོང་ཚོའི་གི་ད་ག་རེ་ལབ་དགོས་རེད་བོད་པ་ལ་བཅངས་པའི་གི་ག་རེ་ཞུ་དགོས་རེད་ད་ཅིག་རྒྱབ་སྐྱོར་དེ་གའི་གི་ཨ་ནི་རྣམ་པ་ལ་ཡ་ཁྱད་པར་འགྲོ་ཅིག་ག་འདྲས་རེད་ཅིག་ཁྱད་པར་གཙོ་བོ་འགྱུར་བ་འགྲོ་ཅིག་ག་འདྲས་རེད་ཅིག་གཟིགས་ཡོད་ན། ད་འགྱུར་བ་ཅིག་གི་ཆེན་པོ་ཟེར་ནས་ད་ད་ད་ད་ཡིན་པ་ཡིན་ན་ཡང་ཅིག་གི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ

ཨ་ནེ་གཅིག་གིས་འདས་པའི་ལོ་བཅུ་ཕྲག་མང་པོ་ནང་ལ་ཡུ་རོབ་དང་བྱས་འཛམ་གླིང་ག་ས་གང་མེད་ལ་ཆིབས་བསྒྱུར་མང་པོ་ཞེ་པོ་ཅིག་གནང་པ་རེད། དེ་འདྲའི་བྱེད་རྐྱེན་གྱིས་ནི་རྒྱལ་བ་རིན་པོ་ཆེ་མཇལ་བྱུང་ནི་རྒྱལ་བ་རིན་པོ་ཆེ་གི་གསུང་བཤད་གསུང་བཤད་དང་གསུང་བཤད་དེ་འདྲ་ལ་བཅར་མྱོང་མཁན་ནི་རྒྱལ་བ་རིན་པོ་ཆེ་གི་ཕྱག་དེབ་དེ་འདྲ་ཡང་མང་པོ་མཐོང། མཐོང་སྟེ་ནི་བོད་དོན་ལ་ནི་གཅིག་གི་སེམས་ཐག་ཉེ་པོ་དང་རྒྱབ་སྐྱོར་སླད་བཤད་པ། དེ་འདྲ་མང་པོ་རེད་བཞག། དེ་ཚོ་དགུང་ལོ་བསྒྲེས་པ་དེ་ཚོ་ད་ལོ་གཞོན་པ་ནང་ལ་ད་ལྟ་གཅིག་གི་ད་ལྟ་ཡིན་པ་ཡིན་ན་ཡང་གྲངས་ཀ་དེ་ང་རང་ཚོ་གི་ཅིག་གི་རེ་བ་སྐྱེ་བ་དང་འདོད་པ་ཁེངས་པ་ཅིག་ད་ལྟ་ཡ་ཕྱི་རྒྱལ་མི་ནས་ལོ་གཞོན་པ་སླེབས་ཡག་དེ་ད་ལྟ་ཡ་མུ་མཐུད་དུ་འབད་བརྩོན་བྱེད་དགོས་པ་དང་གྲངས་ཀ་དེ་ནི་ཡ་ཡར་སྤར་ཐུབ་ཡ་གི་ཅིག་གི་དམིགས་ཡུལ་གཙོ་བོ་དེ་ཚོ་གནད་འགག་ཆེན་པོ་ཞེ་དྲག་ཆགས་ཤག་གཅིག་གིས་ལོ་གཞོན་པ་དེ་ཚོ་ད་ལྟ་གྲངས་ཀ་གྲངས་ཀའི་ཐོག་ནས་བྱས་པ་ཡིན་ན་ཏོག་ཙེ་ཉུང་བ་ཆགས་བསྡད་བཞག་ད་དམིགས་བསལ་ད་གིན་ངས་ཞུས་པ་ནང་བཞིན་ཞུ་བ་གཅིག་ད་གཅིག་གིས་ནུབ་ཕྱོགས་རྒྱལ་ཁབ་མང་པོ་ནང་ལོགས་བོད་མི་མང་རུ་ཕྱིན་ཨ་ནི་དེ་འདྲ་ཡིན་ཙང་ཨ་ནི་གཅིག་གིས་ཨ་མི་རི་ཀ་དང་ཡུ་རོབ་དང་ཨོ་སི་ཀྲེ་ལི་ཡ་དང་དེ་འདྲའི་ནང་ལོགས། བོད་མི། གཅིག་གིས། ལོ་གཞོན་པ་དེ་འདྲ་མང་པོ་གཅིག་གིས། རྒྱབ་སྐྱོར་ཚོགས་པ་ནང་ནས་འཛུལ་ཏེ། བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་གཅིག་གིས་ཆ་ཤས་བླངས་ཏེ། གཅིག་གིས་ལས་འགུལ་རྩོམ་མཁན་དེ་འདྲ། དེ་འདྲ་མང་རུ་འགྲོ་གི་ཡོད་པ་འདྲ། མང་རུ་འགྲོ་གི་འདུག། ད། ལོ་གཞོན་པ་ནང་ལ་མང་བ་སུ་འདྲ་དེ་བོད་མི་ཆགས་བསྡད་བཞག།

ཉུང་ངུ་ཡོད་པ་དེ་དངོས་ཡོད་གནས་ཚུལ་རེད་ཤག་དེ་རིང་ཚོགས་འདུ་འདིའི་ནང་ལོགས་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་གིས་དེ་ཚོ་གི་སྐུ་ཚབ་དེ་འདྲ་བཏང་བཞག་པ་ཅིག་རེད་པ་དེ་ཡིན་ཙང་ཚོགས་མི་ཚང་མ་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་ཚོགས་མི་ཡིན་པ་ཚང་མ་སླེབས་ཡོད་མ་རེད་པ་བོད་དོན་རྒྱབ་སྐྱོར་ཚོགས་པ་དཔེར་ན་འཇར་མ་ནི་ལ་ཡིན་ན་འཇར་མ་ནི་ལ་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་གསུམ་ཅིག་ཡོད་རེད་དེ་ཚོའི་ཁོ་རང་ཚོ་གི་སྐུ་ཚབ་བཏང་བཞག་པ་སྐུ་ཚབ་བཏང་བཞག་པ་ནང་ལ་ཏོག་ཙམ་ཅིག་གིས་ཚོགས་པ་ཁོ་རང་གི་ནི་ལོ་རྒྱུས་དང་ཚོགས་པ་ནང་ལ་ཞུགས་ཏེ་ཡུན་རིང་ཙམ་ཕྱིན་པའི་ཡོད་ཡོད་པ་ཚོ་གཏོང་གི་རེད་པ། དེ་འདྲ་ཡིན་ཙང་དེ་འདྲའི་ཐོག་ནས་ཡང་ཕྱི་རྒྱལ་གྱི་ཚོགས་མི་ནང་ནས་ལོ་གཞོན་པ་ཏོག་ཙམ་ཉུང་རུ་ཆགས་ཡ་དེ་དེ་འདྲའི་འགལ་རྐྱེན་མེད་ན་བསམ་གི་འདུག། ལགས་ལགས་སོ། སྐུ་ངོ་ད་ལྟ་གོང་དུ་བཀའ་མོལ་གནད་འགག་ཅིག་གསུངས་གནང་བ་རེད་ད་ལྟ། ད། ལོ་གཞོན་པ། ཞེ་དྲགས་མེད་པ་དང་ཨ་ནི་གཅིག་གིས་ད་སྐུ་ངོ་གྲོགས་པོ་རྙིང་པ་འདི་གས་མང་ཆེ་བ་འདི་གས་དེ་ད་ཅིག་ང་ཚོ་སེམས་འཚབ་བྱེད་སའི་གི་གནད་དོན་གཙོ་བོ་གཅིག་དེ་རེད་ཤག་ད་བོད་མིའི་སྤྱི་ཚོགས་ནང་ལ་ཡ་ད་ཅིག་དབུས་ལ་བཞུགས་མཁན་ཡིན་པ་ཡིན་ན་རེད་བོད་མི་མང་མི་མང་སྤྱི་བྱིངས་ཡིན་པ་ཡིན་ན་རེད་ད་ང་ཚོ་ལ་ད་ད་བར་དུ་ལ་དེ་སྔ་རྒྱབ་སྐྱོར་གནང་མཁན་དགུང་ལོ་བགྲེས་པ་དེ་གས་འདི་ད་སྔ་ཕྱི་མ་གཏོགས་ད་ཉུང་རུ་ཉུང་རུ་ད་ཨ་ནི་ཅིག་གི་མེད་པ་ཆགས་འགྲོ་གི་རེད་ད་འདི་བར་དུ་འདི་ལ་ད་ང་ཚོའི་ཁ་གསབ་ད་མ་སོང་ན་ད་འདི་ག་འདྲས་འདྲ་ཅིག་བྱེད་ཐུབ་གི་རེད་ག་འདྲས་འདྲ་ཅིག་གནས་སྟངས་ཆགས་གི་རེད་བསམ་པའི་འདི་ད་འདི་ང་ཚོ་སེམས་འཚབ་ཆེན་པོ་ཞེ་པོ་ཅིག་ལ་ཡ་ཆགས་བསྡད་ཡོད་རེད་ཨ་ནི་ད་ད་སྐུ་ངོ་གི་གོང་ལ་ཡ་བཀའ་གནང་སོང་ང་ཚོ་ད་དུང་ལས་འགུལ་སྤེལ་དགོས་ཀྱི་འདུག་ལོ་གཞོན་པ་མང་པོ་ཅིག་ལ་ཡ་འདི་འདྲས་ཅིག་ཕེབས་ཐུབ་ཡ་ང་ཚོ་འབད་བརྩོན་གནང་དགོས་གསུངས་པ་རེད་སྐུ་ངོ་རྣམ་པ་ཚོ་ད་དཔེར་ན་དེ་སྔ། བརྒྱད་ཅུ་གྱ་གྲངས་དགུ་བཅུ་གོ་གྲངས་དེ་གའི་ནང་ལ་ཡ་ད་སྐུ་ངོ་སྔོན་མ་སྒྲིག་འཛུགས་ནང་ཕྱག་ལས་གནང་བའི་སྐབས་ལ་ཡིན་ན་རེད་དེ་ནི་དགའ་ལྡན་ཕོ་བྲང་ཕྱག་ལས་གནང་བའི་སྐབས་ལ་རེད་ཡང་གཅིག་གི་ཕྱི་རྒྱལ་དོན་གཅོད་ལ་ཡ་ཕྱག་ལས་གནང་བའི་སྐབས་ལ་རྣམ་པ་ཚོ་ད་མཁྱེན་པའི་བདག་པོ་ཉམས་མྱོང་ད་སྐུ་ངོ་རྣམ་པ་ཚོ་ལས་ཡག་ག་ད་སུ་གཅིག་ལ་ཡོད་མ་རེད་ད་རིང་ང་ཚོ་ལས་རིམ་གཟིགས་མཁན་ནང་ལ་ཡ་མང་པོ་གཅིག་གིས་ད་འདི་ཁོ་རང་ཚོ་བསམ་བློ་ཡོད་རེད་ད་ཡིན་ནའི་བྱེད་སྟངས་དང་ཐབས་ཇུས་དེ་ང་ཚོ་ཏན་ཏན་སྐུ་ངོ་རྣམ་པ་ཚོའི་རྩ་ནས་ཅིག་བཀའ་སློབ་ཞུ་ཡས་ཡོད་གི་རེད་དྲན་གི་འདུག་ད་ང་ཚོ་ལོ་གཞོན་པ་མང་པོ་ཅིག་དེང་སང་ད་ཕྱི་རྒྱལ་ལ་ཁ་འཐོར་བསྡད་ཡོད་རེད་བོད་པ་ལྔ་བཅུ་ལྔ་བཅུ་གསུང་སྲོལ་ཡོད་རེད་ད་ཕྱི་རྒྱལ་ལ་ཡོད་པ་ཚང་མས་གི་ཁ་ཕྱོགས་དང་མ་བཟུང་ནས་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་ཡ་གྲོས་ཚོགས་འཐུས་མི་དང་ཆབ་སྲིད་ཀྱི་མི་སྣ་གནད་ཡོད་མི་སྣ་དེ་གས་དེ་ནང་ལོགས་ལ་ཡར་ཡོང་ཐུབ་ཡག་གི་སྒོ་དང་མ་བཟུང་ནས་ཕྱེ་ཡག་གི་ལྡེ་མིག་འདི་གཙོ་བོ་འདི་སྐུ་ངོ་ག་འདྲས་ཤིག་གི་བྱེད་དགོས་ཀྱི་ཡོད་རེད་ལ།
རེད་ད་དེ་ཚོ་ང་རང་ཚོ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་འདུག་པ་ཡིན་ཡང།

ཆབ་སྲིད་ཀྱི་ཆབ་སྲིད་ལོ། འཛམ་བུ་གླིང་གི་གཅིག་གི་ཆབ་སྲིད་ཀྱི་གནས་སྟངས་ཐོག་ལ་དོ་སྣང་བྱེད་ཡ་ཆ་ཤུགས་ཆེན་པོ་ཞིག་བྱུང་བ་རེད་གང་ཡིན་ཟེར་ན། ད་ཅིག་གི། དམར་པོའི་གི་རྒྱལ་ཁབ་མང་པོ་ཅིག་ནང་ལོ། ཨ་ནི་ཅིག་གི། ངོ་རྒོལ་གྱི་ལས་འགུལ་འདྲ་མ་འདྲ་མང་པོ་ཞིག་བྱུང། ཨ་ནི་ཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ཡིན་ན།

གཅིག་གིས་ཡུ་རོབ་ནུབ་ཕྱོགས་རྒྱལ་ཁབ་ནང་ལོ་སྐབས་དེ་དུས་སྒང་ལོ་ཆབ་སྲིད་ལུགས་ཆབ་སྲིད་ཀྱི་གནས་སྟངས་ཐོག་ལ་དོ་སྣང་བྱེད་མཁན་དང། Colferum, Paul U. S. ཨ་ནི་ཡང་གཅིག་གིས་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡང་ན་གཞོན་དེ་ཚོ་ཡིན་པ་ཡིན་ནའི་ཡང་ཆབ་སྲིད་ཀྱི་གནས་སྟངས་དང་དེ་ཚོའི་ཐོག་ལོ་ཨ་ནི་དོ་སྣང་སླེབས་ཏེ་ཨ་ནེ་གཅིག་གི་ཆབ་སྲིད་ཀྱི་ལས་འགུལ་འདྲ་མི་འདྲ་མང་པོ་རྩོམ་མཁན་གྱི་ཚོགས་པ་ནང་ལ་ཡང་འཛུལ། ཨ་ནེ་གཅིག་གི་ཚོགས་པ་གསར་པ་དེ་འདྲ་ཡང་བཙུགས། ཨ་ནེ་གཅིག་གིས་དེ་འདྲ་བྱས་ཏེ་ལས་འགུལ་རྩོམ་ཡ་ལོ་ཨ་ནེ་གཅིག་དོ་སྣང་དང་ཤུགས་ཆེན་པོ་ཞིག་བྱུང་བ་རེད། ད་ཡིན་ན་ཡང་དེང་སང་དུས་ཚོད་ལོ། ཆབ། ནུབ་ཕྱོགས་རྒྱལ་ཁབ་ནང་ལ་བྱས་པ་ཡིན་ན་ཡང། ཆབ་སྲིད་རང་གི་ཐོག་ལོ། ནུབ་ཕྱོགས་ཀྱི་གཞོན་ནུའི་ནང་ལོ་ཞེ་པོ་གཅིག་གི་སྔོན་མ་ནང་བཞིན་དེ་ཙམ་གྱི་དོ་སྣང་དང་སེམས་ཁུར་བླངས་མཁན་དེ་འདྲ་ཅིག་གི་ཤུགས་ཆེན་པོ་ཡོད་མ་རེད། ད་ཡིན་ནའི་ཡང་དེང་སང་དུས་ཚོད་ལོ། ན་གཞོན་མང་པོ་ཞེ་པོ་གཅིག་གི་དོ་སྣང་དང་ཡང་སེམས་ཁུར་བྱེད་སའི་གི་གནད་དོན་གཅིག་དེ་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་དེ་ཆགས་བསྡད་ཡོད་རེད། ཁོར་ཡུག་གནས་སྟངས་སྐོར་ལ་ད་དེ་ཚོ་གཅིག་གི་ལུང་པ་འདྲ་མ་འདྲ་མང་པོ་ཞེ་པོ་ཞིག་ནང་ལོ། མང་བ་གཞོན་གཞོན་དེ་འདྲ་གི་ཨ་ནེ་གཅིག་གི་ལས་འགུལ་ནང་ལ་ཞུགས་ཏེ་དཔེར་ན Fridays for གཅིག་ག་ས་ཅིག་གི་ག་ས་ད་ལྟ་ཚོགས་པ་ཅིག་འདུག་པ Fridays for Future ཟེར་ཨ་ནེ་ཅིག་ག་ད་གཞོན་ནུའི་གི་ཁོར་ཡུག་ཨ་ནི་གཅིག་གི། ད་ལྟ་ཀྱི་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་ལ་སྲུང་སྐྱོབ་བྱེད་ཡ་དེ་འདྲའི་སྐོར་ལ་ལས་འགུལ་རྩོམ་དགོས་འདུག་ཟེར་ཏེ་ཤུགས་རྒྱག་མཁན་ཞེ་པོ་ཤུགས་ཆེན་པོ་ཆགས་ཡོད། དེང་སང་ནུབ་ཕྱོགས་རྒྱལ་ཁབ་ཡིན་ན་ག་ས་ག་ལ་འཛམ་བུ་གླིང་གི་ཨ་ནི་གཅིག་གི་ཚོགས་པ་དེ་འདྲ་འདུག་ག་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ཆེད་དུ་དེ་འདྲ་ཡིན་ཙང། དེང་སང་ངས་བོད་ཀྱི་གནས་སྟངས་ཐོག་ལ་བྱས་པ་ཡིན་ན་ཡང། བོད་ཀྱི་ཁོར་ཡུག་དེ་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་ཐོག་ལ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད། དེ་འདྲའི་ཡིན་ཙང་བོད་པའི་གི་གནད་དོན་དེ་གཅིག་གི་ཆོས་དང་རིག་གཞུང་གཅིག་གི་གཅིག་པོ་མ་ཡིན་པ། ཁོར་ཡུག་གི་གནས་སྟངས་ཐོག་ལ་ཡིན་ནའི་བོད་ཀྱི་གནད་དོན་དེ་གནད་འགག་ཆགས་ཀྱི་ཡོད་པ། བོད་ཀྱི་ཁོར་ཡུག་དེ་སྲུང་སྐྱོབ་བྱེད་ཡ་དེ་འཛམ་བུ་གླིང་གི་གཅིག་གི་ཁེ་ཕན་ཞེ་པོ་ཞིག་ཡིན་པ་གི་དེ་གི་ཁྱབ་བསྒྲགས་དང་ཨ་ནི་གཅིག་གི་དེ་གི་གོ་རྟོགས་ཤུགས་ཆེ་རུ་བཏང་ཡ་ཐོག་ལ་ང་ཚོས་ལས་འགུལ་རྩོམ་ཐུབ་པ་ཡིན་ན་ཨ་ནི་ནུབ་ཕྱོགས་རྒྱལ་ཁབ་དུམ་རེ་ཡིན་ཡིན་ཡང་ནུབ་ཕྱོགས་རྒྱལ་ཁབ་ནང་ནས་ནུབ་ཕྱོགས་ཀྱི་གཞོན་ནུ་མང་པོ་ཅིག་བོད་དོན་གི་གནད་དོན་ཐོག་ལ

ཡུ་རོབ་ཀྱི་གླིང་ཕྲན་ནང་ལོ་དམག་ཆེན་པོ་དེ་འདྲ་ཅིག་གིས་བརྒྱབ་པ་དེ་ད་ཐེངས་དང་པོ་ཆགས་ཀྱི་ཡོད་རེད་ཨུ་རུ་སུ་གིས་ཡུ་ཀེ་རེན་ལ་དམག་བརྒྱབ་པ་དེ། དེ་འདྲ་ཡིན་ཙང་དེང་སང་ཡུ་རོབ་ནང་ལོ་ཆབ་སྲིད་ཐོག་ལོ་འགན་འཁྱེར་མི་དང་ཅིག་གིས་ཨ་ནི་ཅིག་དོ་སྣང་བྱེད་མཁན་དང་ཨ་ནི་གསར་འགོད་ཡིན་ན་རེད media གསར་འགྱུར་བརྒྱུད་ལམ་ཁག་ལ་ཡིན་པ་དང་ཚང་མས་ཀྱིས་དོ་སྣང་བྱེད་ཡ་དེ། གཅིག་གིས་ཡུག་ཀེ་རེན་གྱི་དམག་དང། ཨ་ནེ་གཅིག་གིས་ཡུ་རོབ་ཀྱི་ས་ཁུལ་ནང་ལོ་དམག་ཆེན་གཉིས་པའི་རྗེས་ལོ་བྱུང་མ་མྱོང་བའི་གི་ཛ་དྲག་གི་གནས་ཚུལ་དམག་གི་གནས་ཚུལ་ཞེ་པོ་ཅིག་ཆགས་ཀྱི་ཡོད་ཙང་དེའི་ཐོག་ལོ་ད་དོ་སྣང་ཤུགས་ཆེན་པོ་ཅིག་ཆགས་ཡོང་གི་འདུག་དེ་འདྲ་ཡིན་དུས་གོང་གཞུང་ཡིན་པ་ཡིན་ན་རེད་སྤྱི་ཚོགས་ནང་ལོ

ལགས་ལགས་སོ། སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ད་ངས་ད་ལྟ། ཅིག་འདི་ཅིག་བཀའ་འདྲི་ཞུ་ན་དྲན་སོང་ད། དཔེར་ན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་འདི་ཨ་ནི་ཅིག་ཚོགས་འདུ་དང་འདི་གི་འདི་གི་སྔན་མ། དགུ་བཅུ་གོ་དགུ་བཅུ་ཐམ་པའི་ལོ་ལ་ཡ་ཐོག་མ་གསར་འཛུགས་གནང་བ་ཅིག་ཆགས་བསྡད་ཀྱི་འདུག་ད་སྐུ་ངོ། དེ་སྔ་ད་ད་རེས་ཐེངས་ཚོགས་ཆེན་ཐེངས་དགུ་པ་ཆགས་བསྡད་ཀྱི་ཡོད་རེད་དེ་སྔའི་ཨ་ནི་ཚོགས་ཆེན། སྔ་རྗེས་ནང་ལ་ཏན་ཏན་སྐུ་ངོ། ཆིབས་བསྒྱུར་གནང་ཡོད་ཀྱི་རེད་དྲན་གྱི་འདུག་ཨ་ནི་ཅིག་གི་སྐུ་ངོ་དེ་སྔ་སྐུ་ངོ་རྣམ་པ་ཚོ་ཅིག་གི་བཞུགས་པའི་སྐབས་དང་ཨ་ནི་ད་རིང་ད་ཅིག་གི་ག་རེ་ཞུ་དགོས་རེད་ཚོགས་ཆེན་ཐེངས་དགུ་པའི་སྐབས་ལ་ཡང་ཅིག་ག་རེ་ཞུ་དགོས་རེད་ཁྱད་པར་དང་འགྱུར་བ་གཙོ་བོ་ཏོག་ཙམ་ག་འདྲ་ཅིག་གཟིགས་གནང་ཡོད་ན། ད་དུང་དེ་མེད་ན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་ཆེན་ཐེངས་དང་པོ་དུ་བར་ལ་ཚོགས་པ་དང་གཅིག་སྟོང་དགུ་བརྒྱ་དགུ་བཅུ་ཡིན་ན་དགུ་བཅུ་གོ་གཅིག་ཡིན་ན་ཐེངས་དང་པོ་དེ་རྡ་རམ་ས་ལ་ཚོགས་པ་དེ་དེའི་རྗེས་ལ་ཚོགས་པ་དང་ད་ལྟའི་གནས་སྟངས་དེ་བར་ནི་ཁྱད་པར་ཆེ་ཤོས་གཅིག་ནི་འདི་ཡིན་གྱི་རེད། དེང་སང་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་འདུ་དེ་ཚོ་ནང་ལོ་གཅིག་གི་ཚོགས་འདུ་ཚོགས་པའི་སྐབས་ལོ་གཅིག་གི་བགྲོ་གླེང་བྱེད་སྟངས་དང། བགྲོ་གླེང་བྱེད་པའི་རིགས་སྐབས་ལོ་ཨ་ནེ་གཅིག་གི་ཚོགས་མི་རྣམས་ཀྱིས་ཆ་ཤས་ལེན་སྟངས་དང། དེ་ཚོ་ཚང་མ་ཨ་ནེ་གཅིག་གི་འདི་གཅིག་གི་ད་གང་འདྲ་གཅིག་གི་ཚད་དང་ལྡན་པ་དང།

གཅིག་གིས། ཚོགས་འདུའི་ནང་ལོ་ཚོགས་མི་ནང་ལོ་ཨེ་ནི་གཅིག་གིས། བོད་པའི་གི་གནད་དོན་དེ་ཨེ་ནི་གཅིག་གིས། ཛ་དྲག་པོ་གི་གནས་སྟངས་ཅིག་ག་ལ་སླེབས་ཡོད་པ་གཅིག་ངོས་འཛིན་དེ་ཡང་གཅིག་གིས་སྔོན་མ་དང་མ་འདྲ་བ་གི་དེང་སང་ཤུགས་ཆེ་བ་ཡོད་ཟེར་བ་ཞིག་ངས་མཐོང་སོང།

ཞུགས་ཀྱི་འགྲོ་གི་ཡོད་པ་གི་དེ་ངོས་འཛིན་དེ་ཤ་ཤུགས་ཆེན་པོ་འདུག་རྒྱལ་སྤྱི་གི་ཆབ་སྲིད་འཕོ་འགྱུར་ཕྱིན་པ་ནང་ལོ་ལྷག་དོན་དུ་ཨ་ནེ་གཅིག་གི་རྒྱལ་ཁབ་མང་པོ་གཅིག་དང་དམིགས་བསལ་གྱིས་ནུབ་ཕྱོགས་རྒྱལ་ཁབ་ནང་ལ་ད་རྒྱ་ནག་དེ་ཨ་ནེ་གཅིག་གི་ཉེན་ཁ་ཆེན་པོ་གཅིག་དང་ཨ་ནེ་གཅིག་གི་དཀའ་ངལ་ཆེན་པོ་གཅིག་ཡིན་པ་ཞིག་ངོས་འཛིན་དེ་གསལ་རུ་གསལ་རུ་འགྲོ་གི་འདུག་ཟེར་ད་དེ་ཕལ་ཆེར་ཚོགས་མི་མང་ཆེ་བས་དེ་ངོས་འཛིན་བྱེད་ཀྱི་འདུག་དེ་གི་རྐྱེན་གྱིས། རྒྱལ་སྤྱིའི་ནང་ལོ་རྒྱ་ནག་གི་གནས་སྟངས་ཐོག་ལོ་སེམས་འཚབ་བྱེད་ཡ་དང་དེ་ཤུགས་ཆེ་རུ་ཕྱིན་པའི་རྐྱེན་གྱིས་ཨ་ནི་ཡང་བོད་དོན་ཐོག་ལ་ཡིན་ན་ཡང་ལས་འགུལ་སྤེལ་ཡ་དང་གོ་སྐབས་གསར་པ་མང་རེ་ཅིག་སྒོ་བཟོ་འདྲ་ཅིག་ཆ་བཞག་ན་སྒོ་མང་རེ་ཕྱེ་ཡོང་གི་འདུག་ཟེར། དེ། གཅིག་གི། ཚོགས་འདུའི་ནང་ཚོགས་འདུའི་ནང་ལ། ཕེབས་མཁན་གྱི་ཚོགས་མི་མང་པོ་ཅིག་གིས་དེ། གསལ་པོ་རྟོགས་ཏེ། ཨ་ནི་དེ་ནས་ནི་གཅིག་གི་ཚོགས་མི་མང་པོ་ཅིག་གིས་ད། ད་ལྟའི་དུས་ཚོད་ལ་ང་ཚོ་ཤུགས་རྒྱག་ཡ་གི། དུས་ཚོད་བཟང་ཤོས་ཤིག་རེད་ཤག། ད་དེང་སང་ཨ་ནེ་གཅིག་གི་གཞུང་དང་གྲོས་ཚོགས་མི་དང་ད་ག་བ་ཡིན་པ་ཡིན་ན་ཡང་བོད་དོན་གནད་དོན་ཐོག་ལ་གཅིག་གིས་བཤད་ཐུབ་པ་ཡིན་ན་ཉན་མཁན་འདུག་དོ་སྣང་བྱེད་མཁན་འདུག་ད་ང་ཚོས་གཅིག་གིས་ཤུགས་རྒྱབ་པ་ཡིན་ན་ཤུགས་རྒྱབ་ས་ཀྱི་ཁོར་ཡུག་བཟང་པོ་ཅིག་ཆགས་ཤག་དེ་ངོས་འཛིན་དེ་ཤུགས་ཆེན་པོ་ཞིག་ཡོད་པ་བཟོ་ཞིག་ངས་མཐོང། ལགས་ལགས་སོ། སྐུ་ངོ་ད་དེ་རྒྱ་ནག་ལ་ཡ་དེ་འདྲས་ང་ཚོའི་གི། རེ་བ་འདྲ་བོ་ཅིག་གི་ང་ཚོའི་དེ་འདྲས་ཅིག་སྒོ་རྒྱ་བཏང་ཐུབ་ཡས་ཀྱི། རེ་བ་འདྲ་བོ་ཅིག་གཟིགས་སྟངས་སྐུ་ངོ་སྐུ་སྒེར་ངོས་ནས་དེ་འདྲས་རེ་བ་འདྲ་བོ་ཅིག་གཟིགས་ཀྱི་ཡོད་ན་ག་རེ་བྱས་ནས་ཞུས་པ་ཡིན་ན་ཕྱོགས་གཞན་པ་ཅིག་ནས་བསམ་བློ་བཏང་བ་ཡིན་ན། ད་རྒྱ་ནག་འདི་ད་རིང་སང་ཉིན། མངོན་གསལ་དང་མངོན་གསལ་མ་ཡིན་པའི་ཐོག་ནས་ཨ་ནི། ལུང་པ་མང་པོ་ཅིག་ལ་ཡང་གནོན་ཤུགས་སྤྲད་ཐུབ་ཀྱི་ཡོད་རེད་སྟོབས་ཤུགས་ངོམ་ཐུབ་ཀྱི་ཡོད་རེད། ད་ཨ་རི་ལྟ་བུ་ལ་ད་ཁ་གཏད་བཅག་མཁན་ཡོད་ན་མེད་ན་དེ་རྒྱ་ནག་ཆགས་བསྡད་ཀྱི་ཡོད་རེད། ད་ཁོང་ཚོའི་ལག་པ་དང་མ་སོང་ནས་འཛམ་གླིང་ས་ཆ་གང་ས་ལ་ཡང་བརྐྱངས་ཚར་བ་དེ་ཆགས་བསྡད་ཀྱི་ཡོད་རེད། ཁོར་ཡུག་དེ་འདྲ་ཅིག་གི་ཁྲོད་ལ་ཡང་ཨ་ནི་སྐུ་ངོ་སྐུ་སྒེར་གྱི་གཟིགས་ཚུལ་དེ་ཨ་ནི་རྒྱ་ནག་ལ་ཡ་ད་ང་ཚོས་ཅིག་གི་སྒོ་རྒྱ་འདྲ་ཅིག་བཏང་ཐུབ་ཀྱི་རེད་གོ་གཟིགས་ཀྱི་ཡོད་ན་སྐུ་ངོ།
དེ་ལྟར་ངས་ཀྱི་གོ་སྐབས་ཆེན་པོ་མཐོང་གི་འདུག། གོ་སྐབས་ཆེན་པོ་མཐོང་གི་འདུག་དཔེ་འདྲ་ཆ་བཞག་པ་ཡིན་ན་ད་ཆ་ངས་གོང་དུ་ཞུས་པ་ནང་བཞིན་རེད། ད་རྒྱལ་སྤྱིའི་ནང་ལོ་ན་ལྷག་དོན་དུ་ཅིག་དམངས་གཙོའི་གཞུང་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་གིས་རྒྱ་ནག་དེ་ད་གུང་ཁྲན་ཏང་གིས་དབང་སྒྱུར་བྱས་པའི་རྒྱ་ནག་དེ་འཛམ་གླིང་གི་ཞི་བདེ་དང་སྲུང་སྐྱོབ་ལོ་ཉེན་ཁ་ཆེན་པོ་ཅིག་ཡོད་པ་ངོས་འཛིན་དེ་གསལ་རུ་གསལ་རུ་འགྲོ་གི་ཡོད་རེད། གསལ་རུ་གསལ་རུ་འགྲོ་གི་འདུག་དེ་འདྲ་ཡིན་ཙང་ཨ་ནི་ང་རང་ཚོ་བོད་མིའི་ཐོག་ལ་ཡིན་པ་ཡིན་ན་ཡང་ཅིག་གི་བོད་མི་བོད་ཀྱི་གནད་དོན་ཐོག་ལ་ཡིན་ན་ཡང་ད་ཞུ་གཏུག་བྱེད་ཡ་དང་དེ་འདྲའི་གི་ཅིག་གི་ལམ་དེ། ལམ་དེ་མང་རུ་ད་རྒྱ་ཆེ་རུ་འགྲོ་གི་ཡོད་པ་སོགས་ཀྱི་ངས་མཐོང་གི་འདུག་ད་ཡིན་ནའི་ངའི་བསམ་ཚུལ་གཙོ་བོ་གཅིག་ག་རེ་ཡོད་ཟེར་ན་ང་ཚོ་བོད་དོན་བོད་ཀྱི་རྩ་དོན་དང་བོད་མི་གི་འཐབ་རྩོད་དང་འབྲེལ་བའི་གི་ང་རང་བསམ་ཚུལ་ལོ། ད་ད་ལྟ་ཡིན་ན་རྒྱ་ནག་ཐོག་ལོ་སྲིད་ཇུས་འཛིན་ཡ་དེ་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡིན་པ་ཡིན་ན་ཨ་མི་རི་ཀས་གཙོས་པའི་ཡུ་རོབ་རྒྱལ་ཁབ་མང་ཆེ་གིས་ད་རྒྱ་ནག་དེ་རྒྱལ་སྤྱིའི་གི་ཞི་བདེ་དང་སུམ། ཞི་བདེ་དང། སྲུང་སྐྱོབ་ལ་ཉེན་ཁ་ཡོད་པ་ཅིག་ངོས་འཛིན་བྱེད་དུས་སྐབས་ལོ་ཨ་ནེ་གཅིག་གི། ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ཁོ་རང་ཚོ་རང་གི། ཁེ་ཕན་ཐོག་ནས་ནི་རྒྱ་ནག་ལོ། སྲིད་ཇུས་འགྱུར་བ་བཏང་ཡག་དང་སྲིད་ཇུས་འཛིན་ཡག་དེ་ཁོ་རང་ཚོ་ཁེ་ཕན་ཐོག་ལོ། རན་པ་ཅིག་དང། དགོས་པ་ཅིག་ཁོ་རང་ཚོ་སྲིད་ཇུས་དེ། ང་རང་ཚོ་གིས་ཤུགས་མ་རྒྱག་པ་ཡིན་ནའི་ཁོ་རང་ཚོ་གིས་རང་གི་སོ་སོའི་རང་གི་ཁེ་ཕན་དང་གནས་སྟངས་འོག་ནས་ཁོ་རང་ཚོ་འཛིན་ཡོང་གི་ཡོད་རེད། ད་དེ་གི་ང་རང་ཚོ་གི་ཕྱོགས་ནས་ག་རེ་བྱེད་དགོས་འདུག་ཟེར་ན་ང་རང་ཚོ་གི་ཕྱོགས་ནས་ང་རང་ཚོ་གཅིག་གི་བོད་མི་གི་ནང་གི་གནས་སྟངས་དང་བོད་མི་གི་འཐབ་རྩོད་གི་སྒྲིག་འཛུགས་དེ་ཨ་ནི་གཅིག་གི་ཚགས་ཚུད་པོ་གཅིག་དང། ནུས་པ་ལྡན་པ་ཞིག་དང་འཆམ་མཐུན་ཅིག་བཟོ་ཡག་དེ་གལ་ཆེན་པོ་ཞེ་པོ་ཞིག་རེད་བསམ་གྱི་འདུག་དཔེ་འདྲ་ཆ་བཞག་པ་ཡིན་ན་ད་ལྟ་ང་རང་ཚོ་གི་ད་ཅིག་གི Middle East ལོ་ཅིག་གི་ད་ལྟ་ཅིག་གི Israel དང Palestine གི་ཅིག་གི Hamas གི་དམག་འཁྲུག་དེ་ཀུན་ལ་གཟིགས་པ་ཡིན་ན་ད་དེང་སང་འཛམ་བུ་གླིང་ནང་ལོ་ཨ་ནི་ཅིག་གི་ད་ཕ་གི་གི་དཀའ་རྙོག་དེ་དམག་འཁྲུག་གི་དཀའ་རྙོག་སངས་ཡ་སངས་ཡ་ལོ། མཐའ་མ་མཐའ་མའི་ལམ་དེ་ཨ་ནི་རྒྱལ་ཁབ་ཅིག་གི་ས་ཁུལ་དེ་ནང་ལོ་རྒྱལ་ཁབ་གཉིས་དགོས་ཀྱི་འདུག་གཅིག Israel བྱས་གཅིག Palestinian གྱི་རྒྱལ་ཁབ་ཅིག་དགོས་ཀྱི་འདུག་ད་ཡིན་ནའི་ཡང་བསམ་ཚུལ་དེ་ཡོད་རེད་ད་ཕ་གི Palestine གྱི་རྒྱལ་ཁབ་ཅིག་ག་འདྲ་སེ་བྱས་ཏེ་བསྐྲུན་དགོས་རེད་སི་ལ་ལ་ཁང་དུ་དུ་ཀོ་ལོ།

འཆམ་མཐུན་བྱས་ཏེ་ཨ་ནི་ཅིག་གི་ལས་འགུལ་དང་རྡོག་རྩ་གཅིག་སྒྲིལ་བྱས་ཏེ་ནུས་པ་མཉམ་སྤུངས་བྱས་ཏེ་ལས་ཀ་བྱེད་ཐུབ་མིན་གྱིས་ང་ཚོའི་གི་སྤྱི་ཚོགས་ཡག་པོ་ཅིག་བསྐྲུན་ཐུབ་པ་ཡིན་ན་བོད་པའི་གི་བོད་མི་གི་སྤྱི་ཚོགས་ཡག་པོ་ཅིག་བསྐྲུན་ཐུབ་པ་ཡིན་ན། ནམ་ཞིག་རྒྱ་ནག་ལོ་ཅིག་གི་འགྱུར་བ་ཆེན་པོ་ཅིག་འགྲོ་བའི་སྐབས་ལོ། བོད་དོན་ལོ་རྒྱབ་སྐྱོར་རག་ཡག་གི་རག་ཡག་གི་རེ་བ་ཆེན་པོ་ཡོད་རེད། ཨ་ནི་རེ་བ་དེ་ད་ལྟ་ཡང་རྒྱལ་སྤྱིའི་ནང་ལ་ཨ་མི་རི་ཀ་དང་ཨ་མི་རི་ཀ་གཙོས་པའི་གི་ནུབ་ཕྱོགས་རྒྱལ་ཁབ་ནང་ལ་ད་བོད་མི་དེ་ཚོས་གི་བྱེད་ཐུབ་པ་འདུག་འཇོན་པ་འདུག་ཁོ་ཚོས་གི་སྒྲུབ་ཐུབ་པ་འདུག་ཟེར་ཏེ་ཁོ་རང་ཚོ་ལོ་ཡིད་ཆེས་དེ་རྙེད་པ་ཡིན་ན་རྒྱབ་སྐྱོར་དེ་ཙམ་གི་ཤུགས་ཆེ་རུ་འགྲོ་གི་རེད། དེ་འདྲ་ཡིན་ཙང་ད་ལྟའི་དུས་སྐབས་ལ་ང་རང་ཚོ་ང་རང་ཚོ་གི homework ནང་སྦྱོང་དེ་ཡག་པོ་བྱས་ང་རང་ཚོ་ནང་ཁུལ་ཚགས་ཚུད་པོ་དང་འཆམ་མཐུན་ཡོད་པ་ཅིག་བཟོ་ཡག་དེ་གནད་འགག་ཞིག་ཆགས་བཞག་བསམ་འདུག། ལགས་ལགས་སོ་སྐུ་ངོ་དུས་ཚོད་རྐྱེན་པས་ངས་ལས་རིམ་ད་ག་མཚམས་བཞག་དགོས་ཆགས་སོང་གོང་དུ་སྐུ་ངོས་ད། ལམ་སྟོན། བཀའ་སློབ། ཨ་ནི་ལྷག་པར་དུ་མན་ངག་ལྟ་བུ་མང་པོ་གཅིག་གི་བཀའ་ལན་ཕེབས་སོང་དེ་དག་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ནི། ད་རིང་ང་ཚོ་བགྲོ་གླེང་མདུན་ལྕོག་གི་ལས་རིམ་ད་ག་མཚམས་བཞག་གི་ཡིན་གོང་དུ་བཀའ་མོལ་ཞུས་བཀའ་འདྲི་ཞུ་ས་དེ། ཁོང་སྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ཡིན་སྐུ་ངོ་དུས་ཚོད་གནང་བ་ཐུགས་རྗེ་ཆེ།
ལྷན་རྒྱས་རྣམས་ནས་གསན་བཞིན་པའི་རླུང་འཕྲིན་གྱི་ལས་རིམ་འདི VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྙན་སྒྲོན་ཞུས་ཡོད། གཤམ་ལ་རྗེ་ཟོང་བློ་བཟང་ཚུལ་ཁྲིམས་ལགས་ནས་གོ་སྒྲིག་གནང་བའི་སོ་ཡ་ལ་བོད་ཀྱི་གླུ་གཞས་ཀྱི་ལས་རིམ་ཞིག་གསན་རོགས་གནང། འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང། བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་ཆེ་ཤོས་བློ་བཟང་ཚུལ་ཁྲིམས་ཡིན། ཡང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་རྔོན་པ་རུ་ཁག་གིས། ཆིག་སྒྲིལ་ཞེས་པའི་གཞས་དེ་གསན་རོགས་གནང། ཚིག་རྩོམ་མཁན་ལྷ་བཤོས་བསོད་ནམས་ཡིན་པ་དང་གཞས་ཚིག་ནི། ཤ་རུས་གཅིག་ནས་མཆེད་པའི་གདོང་དམར་བཙན་པོའི་གདུང་རྒྱུད་དགྲ་དགའ་གཉེན་སྡུག་མ་གནང། སྐྱོ་བའི་ལས་དེ་མ་བརྩམ་ཆོལ་ཁ་ཆོས་ལུགས་མ་རྩོད་ཤ་ཁྲག་གཅིག་གི་སྤུན་རེད་ནང་འཁྲུག་སྐྱོད་པ་མ་གནང་ཕ་མ་གཅིག་གི་རྒྱུད་རེད་སྐྱིད་པའི་ཕ་ཡུལ་གངས་ལྗོངས་ནམ་ཡང་བརྗེད་པ་མ་གནང་མི་ཡུལ་པང་དུ་བཞག་ནས་རང་ཡུལ་སེམས་ལ་བཞག་ཡོད་སྤུན་ཟླ་ཚོ་མཐུན་སྒྲིལ་གྱིས།

གྲོང་ཁྱེར་ཨོ་དི་ས་ནང་གི་དཔོན་རིགས་ཚོས་འགྲེལ་བརྗོད་གནང་ཡག་ལ་ཁང་ཆེན་གཅིག་གི་ས་རོ་རྡོ་རོའི་བར་ན་མི་གཅིག་གསོན་པོ་རྙེད་འདུག་ཡུག་ཀེན་གྱི་སྲིད་འཛིན Volodymyr Zelenskyy ཡིས་སྤྱི་ཚོགས་བརྒྱུད་ལམ Telegram ཐོག་ཐོག་བརྩེགས་ཅན་གྱི་ཁང་ཆེན་བཅོ་བརྒྱད་གཏོར་བཤིག་བཏང་ཡོད་པ་གསུངས་བ་དང་ཆབས་ཅིག་ཨུ་རུ་སུས་ཞི་བའི་མི་ཚོར་འཐབ་འཛིང་མུ་མཐུད་བྱ་བཞིན་ཡོད་པ་དང་དགྲ་བོའི་མི་མེད་གནམ་གྲུ་གཅིག་གིས་གྲོང་ཁྱེར་ཨོ་དི་ཤ་ནང་སྡོད་གནས་ཁང་ཆེན་གཅིག་ལ་ཕོག་ཡོད་པ་འགྲེལ་བརྗོད་གནང་འདུག། མཱ་ཡ་མཱ་གི་གཞོན་ནུའི་འགོ་ཁྲིད་ཚོས་དམག་མི་བསྡུ་སྐོང་བྱ་རྒྱུའི་ཁྲིམས་གཞི་དེ་གཡོལ་རྒྱུ་སེམས་ཐག་གཙང་བཅད་བྱས་ཡོད་པ་དང་གང་ཡིན་བརྗོད་ན་དེ་ནི་ཁོང་ཚོ་ཆ་ཤས་ཡིན་པའི་འགོག་རྒོལ་ལས་འགུལ་དེ་རང་ལ་ཁ་གཏད་ཀྱི་ཐབས་བཀོད་ཤིག་ལ་མཐོང་གི་ཡོད་པ་རེད་འདུག་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་སུམ་ཅུ་སོ་གཅིག་གིས་ཉེ་ཆར་མཚན་རྟགས་བཀོད་པའི་སྲིད་འཛིན་ཇོ་སྦ་དེན་ལགས་དང་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦེན་ཀིན་ལགས་ཕྱག་བྲིས་ཤིག་ཕུལ་བའི་ནང། འོས་བསྡུ་ནང་ཐེ་གཏོགས་བྱས་ཡོད་པའི་ཉེས་འཛུགས་ཁག་ལ་ཞིབ་འཇུག་མ་བྱས་ཀྱི་བར་པ་ཀི་སི་ཐན་ནང་གི་གཞུང་གསར་པ་དེར་ངོས་འཛིན་གནང་རྒྱུ་མིན་པའི་ནན་སྐུལ་གནང་འདུག། ཏོག་དབྱིབས་ནད་དུག་གིས་རྐྱེན་པས་སློབ་གྲྭ་ཁག་དང་བུ་གསོ་ཁང་ཁག་སྒོ་བརྒྱབ་པའི་ལོ་བཞི་ཙམ་རྗེས་ཕ་མ་ཚོས་ནད་འབུ་དེ་དབུགས་གཏོང་ལེན་གྱི་ན་ཚ་གཞན་གང་དང་འདྲ་མཚུངས་ཀྱི་སྨན་བཅོས་འགོ་འཛུགས་བྱས་ན་འགྲིག་གི་ཡོད་པ་ཨ་མི་རི་ཀའི་ནད་ཡམས་སྟངས་འཛིན་ལས་ཁང་གིས་འགྲེལ་བརྗོད་གནང་འདུག་གླིང་ཆེན་ཨ་ཧྥེ་རི་ཀའི་ཡུལ་གྲུ་ཨི་ཐོ་པི་ཡའི་རྒྱལ་ས་ཨ་ཏིས་ཨ་བྷ་བྷ་ནང་བདུན་ཕྲག་གཅིག་རིང་དོ་དམ་བཀག་ཉར་བྱས་པའི་ཧྥ་རན་སི་ནས་ཡིན་པའི་གསར་འགོད་པ། Anthony Galindo། རེས་གཟའ་པ་སངས་ཉིན་ཁྲིམས་ཁང་ནང་ཐེངས་གཉིས་པ་ངོ་བཅར་དུས་བཀག་མ་བྱས་པའི་གོང་རེས་གཟའ་ཕུར་བུའི་ཉིན་གློད་བཀྲོལ་བཏང་ཡོད་པ། གསར་འགོད་པ་སྲུང་སྐྱོབ་ལྷན་ཚོགས་ཀྱིས་འགྲེལ་བརྗོད་གནང་འདུག་ཨ་མི་རི་ཀའི་དབུས་ཕྱོགས་མངའ་སྡེ་ཨེ་རི་ཛོ་ན་ནང་ཡོད་པའི། ཟངས་ཀྱི་གཏེར་ཁའི་ལས་གཞི་དེ་རྩ་ཆེ་ཞིག་ཡིན་པ་ངོས་འཛིན་གནང་སྟེ་ས་གཞི་དེ་སྲུང་སྐྱོབ་བྱ་རྒྱུ་འཐབ་རྩོད་གནང་བའི། གདོད་མའི་ཚོགས་སྡེ་ལ་རེས་གཟའ་པ་སངས་ཉིན་ཕམ་ཉེས་ཆེན་པོ་ཞིག་བྱུང་ཡོད་པ་དང་དེ་ནི་དབུས་གཞུང་གི་ཁྲིམས་ཁང་གི་ཁྲིམས་དཔོན་དྲུག་དང་ལྔའི་འོས་ཤོག་ཐོག་ལས་གཞི་ཆེད་ས་གཞི་དེ་མིང་བསྒྱུར་བྱ་རྒྱུ་བཀག་འགོག་བྱས་པའི་སྔོན་འགྲོའི་བཀའ་ཁྱབ་ཁྲིམས་ཁང་འོག་མས་དགག་བྱ་གནང་བ་དེ་རྩ་འཛིན་གནང་ཡོད་པའི་གནས་ཚུལ་ཐོས་འདུག། དེ་དང་ཆབས་ཅིག་དེ་རིང་དགོང་དྲོའི་རླུང་འཕྲིན་གྱི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་གོ་སྒྲིག་གནང་མཁན་བསྟན་འཛིན་དངོས་གྲུབ་ལགས་དང། གསར་འགྱུར་དང་ངོ་སྤྲོད་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན་ང་ཚོའི་རླུང་འཕྲིན་གྱི་ལས་རིམ་ཁག་གསན་གནང་བར་ཐུགས་རྗེ་ཆེ་རྗེས་སུ་མཇལ་ཡོང།